དེ་རིང་གི་གསར་འགྱུར་ལས་རིམ་དེ་འགོ་རྩོམ་མ་ཞུས་གོང་ལ་ཐོག་མར་འཛམ་གླིང་གི་གསར་འགྱུར་གལ་ཆེ་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་ཕུར་བུའི་ཉིན་ལ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་དུ་རྒྱ་ནག་དམར་པོའི་གཞུང་གིས་བོད་དང་ཤར་ཏུ་ཀི་ས་ཐན་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཚབས་ཆེ་གཏོང་བཞིན་པ་དེ་གང་མགྱོགས་མཚམས་འཇོག་བྱེད་དགོས་པའི་ཐད་ལ་ཁྲིམས་འཆར་གལ་གནད་ཅན་གཉིས་གཏན་འབེབས་བྱུང་ཐུབ་པ་དང་གྲོས་ཚོགས་འཐུས་མི་ཚོས་མང་མོས་རྒྱབ་སྐྱོར་ཐོག་ནས་གཏན་འབེབས་གནང་བའི་ཁྲིམས་འཆར་དེ་གཉིས་ལས

ངལ་རྩོལ་ར་བ་ཞིག་གི་ནང་དུ་གློ་བུར་དུ་དྲན་མེད་དུ་བརྒྱལ་བའི་རྗེས་སུ་སྨན་པ་བོས་ནས་སྨན་བཅོས་བྱེད་ཐབས་བྱས་ཀྱང་དྲན་པ་སོས་མེད་པ་སོགས་འདས་གྲོངས་སུ་འགྱུར་གཞིའི་རྐྱེན་ངན་སྐོར་ལ་འགྲེལ་བརྗོད་གསལ་བསྒྲགས་བྱས་ཡོད་ཀྱང་རང་དབང་དང་ལྡན་པའི་རྟོག་ཞིབ་པ་དང་གསར་འགོད་པ་སོགས་ནས་ར་འཕྲོད་ཐུབ་པ་ཞིག་བྱུང་མེད་པ་རེད་དེ་སྐོར་ལ་ཞིབ་ཕྲའི་གནས་ཚུལ་གསར་འགྱུར་རྗེས་སུ་གསན་གནང་གི་རེད། འཛམ་གླིང་རྒྱལ་ཁབ་ཁག་གི་དབུ་ཁྲིད་དང་གཞུང་འཛིན་མི་སྣ་དེ་བཞིན་དམག་དཔོན་དང་ཕྱི་འབྲེལ་དཔོན་རིགས་སོགས་རེས་གཟའ་པ་སངས་ཉིན་ལ་ཇར་མ་ནི་གི་མིའུ་ནི་ཀི་གྲོང་ཁྱེར་དུ་ལྷན་འཛོམས་ཀྱིས་ཉིན་གྲངས་གསུམ་རིང་ལ་བདེ་འཇགས་གནད་དོན་ཐད་ནས་ལོ་འཁོར་ཚོགས་ཆེན་ཞིག་འཚོག་བཞིན་པ་དང། ཨུ་ཡུག་དམག་འཁྲུག་དང་དབྱི་ཧ་དམག་འཁྲུག་དེ་གཉིས་ནི་ད་ལན་ཚོགས་འདུ་དེའི་བརྗོད་བྱ་གཙོ་བོ་ཆགས་རྒྱུ་རེད་འདུག་ཧྥ་རན་སིའི་སྲིད་འཛིན Emmanuel Macron དང་ཡུཀ་རེན་གྱི་སྲིད་འཛིན Zelenskyy རྣམ་གཉིས་ནས་རེས་གཟའ་པ་སངས་ཉིན་མོར་ཧྥ་རན་སིའི་རྒྱལ་ས་ཕ་རི་སི་ནང་དུ་བདེ་འཇགས་གྲོས་མཐུན་ཞིག་ལ་མཚན་རྟགས་བསྐྱོན་ཡོད་པ་དང། དེའི་རྗེས་ལ་ཡུཀ་རེན་གྱི་སྲིད་འཛིན Zelenskyy ལགས་ཇར་མ་ནི་ནང་དུ་ཕེབས་ནས་ཡུལ་དེའི་སྲིད་བློན Olaf Scholz དང་མཇལ་མོལ་གནང་རྒྱུ་ཡིན་པ་མ་ཟད། རེས་གཟའ་སྤེན་པའི་ཉིན་ལ Munich བདེ་འཇགས་ལྷན་ཚོགས་ཐོག་ལ་མཉམ་ཞུགས་གནང་རྒྱུ་རེད་འདུག་སྲིད་འཛིན་ཟི་ལི་སི་ཀི་ལགས་མིའུ་ནིག་གི་བདེ་འཇགས་ལྷན་ཚོགས་ཀྱི་བར་གསེང་ནས་ཨ་མི་རི་ཀའི་སྲིད་འཛིན་གཞོན་པ་ལྕམ་ཀ་མ་ལ་ཧ་རི་སི་ལགས་དང་ཆེཀ་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་བྷེ་ཁྲི་བྷ་བྷིལ། ཌེན་མཱརཀ་རྒྱལ་ཁབ་ཀྱི་སྲིད་བློན་མཱ་ཏི་ཧྥི་རིད་རེས་ཁིན་དང། ནེ་དར་ལན་ཌི་གི་སྲིད་བློན་མཱརཀ་རུ་ཐ་བཅས་དང་མཇལ་འཕྲད་གྲོས་མོལ་གནང་རྒྱུ་གཏན་འཁེལ་བྱུང་འདུག་གཞན་ད་ལན་གྱི་བདེ་འཇགས་ཚོགས་འདུ་དེའི་ཐོག་ལ་ཨི་ཟི་རེལ་གྱི་སྲིད་འཛིན་ཨི་ཛཱ་ཀི་ཧར་ཛོག་དང་པཱ་ལིས་ཐན་གྱི་སྲིད་བློན་མོ་ཧ་མོ་དི་ཤི་ཨ་ཐི་གཉིས་ཀྱང་མཉམ་ཞུགས་བྱེད་སྲིད་པ་རེད་འདུག། ཨ་རིའི་སྲིད་འཛིན་ཇོ་བྷའི་ཏན་ནས་གཟའ་པ་སངས་ཀྱི་ཉིན་མོ་འདས་པའི་ཉིན་ཤས་ཀྱི་རིང་ཨི་སི་རལ་གྱི་སྲིད་བློན་བྷན་ཇེ་མེ་ནེ་ཐན་ཡ་ཧུ་དང་ཞལ་པར་ཐོག་ནས་བཀའ་མོལ་གནང་སྟེ་གནས་སྐབས་ཀྱི་མེ་འཕེན་མཚམས་འཇོག་གི་གྲོས་མཐུན་ལ་ཁས་ལེན་གནང་བའི་རེ་བ་ཞུས་པ་ཡིན་ཞེས་གསུངས་འདུག་ཨ་མི་རི་ཀ་དང་ཁ་ཏར་དང་ཨི་ཇེབ་བཅས་ཀྱི་བར་འདུམ་གནང་མཁན་ཚོས་ཨི་ཇེབ་ཀྱི་རྒྱལ་ས་ཀ་རོ་གི་ནང་ལྷན་ཚོགས་གནང་སྟེ་ཨི་སི་རལ་དང་ཧ་མ་སི་བར་ལ་མེ་འཕེན་མཚམས་འཇོག་གི་གྲོས་མཐུན་གསར་པ་ཞིག་ཡོང་ཐབས་གནང་བཞིན་པ་དང་དེ་ཡང་ཨ་མི་རི་ཀས་ཉིན་གྲངས་དྲུག་ཅུ་ཐམ་པའི་རིང་མེ་འཕེན་མཚམས་འཇོག་དང་ཧ་མཱ་སི་ཀྱི་བཙན་ཁྲིད་འོག་ཏུ་ཡོད་པའི་མིའི་གཏའ་མ་མང་ཙམ་ཞིག་གློད་གྲོལ་ཡོང་རྒྱུ་སོགས་ཀྱི་གྲོས་འཆར་བཏོན་ཡོད་པ་དང་ཡིན་ན་ཡང་ད་ལྟའི་ཆར་གྲོས་མཐུན་ཞིག་བྱུང་མེད་པ་དང་ཧ་མཱ་སི་ཀྱིས་ཨིསི་རཱཨེལ་གྱི་དམག་དཔུང་རྣམས་པ་ལི་སི་ཐི་ནི་ཡན་གྱི་ས་ཁུལ་གྷ་ཛ་ལུང་གཤོང་ནས་ཕྱིར་འཐེན་གཙང་མ་ཞིག་དགོས་པ་བརྗོད་ཀྱི་ཡོད་པ་རེད། ཡང་སྲིད་འཛིན་ཇོ་བྷའི་ཏན་ནས་ཁོང་གིས

ད་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེ་རིང་གི་ང་ཚོའི་ལས་རིམ་ཐོག་མ་དེ་རེས་གཟའ་ཕུར་བུའི་ཉིན་ལ་ཨ་མེ་རི་ཁའི་གྲོས་ཚོགས་འོག་མའི་ནང་དུ་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་མང་མོས་ཀྱིས་གཏན་འབེབས་བྱུང་ཐུབ་ཡོད་པ་ལ་བོད་མིའི་སྒྲིག་འཛུགས་ཀྱིས་དགའ་བསུ་གནང་བ་དང་ཆབས་ཅིག་རིང་མིན་ད་དུང་གྲོས་ཚོགས་གོང་མའི་ནང་དུ་གཏན་འབེབས་གནང་དགོས་ཀྱི་ཡོད་སྟབས་འབྲེལ་ཡོད་ཚང་མས་ནུས་པ་མཉམ་སྤུངས་བྱེད་དགོས་པའི་འབོད་སྐུལ་གནང་འདུག་པའི་སྐོར་འདི་ག་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་འཇམ་དབྱངས་རྒྱ་མཚོ་ལགས་ནས་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་གནང་གི་རེད། ཨ་རིའི་གྲོས་ཚོགས་འོག་མ་ནས་ཁ་སང་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་ཚད་མཐོའི་མང་མོས་རྒྱབ་སྐྱོར་ཐོབ་ཡོད་ཅིང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་གནས་སྟངས་དེ་དང་འབྲེལ་བོད་རྒྱའི་དཀའ་རྙོག་མ་སེལ་བར་མི་ལོ་དྲུག་ཅུ་རེ་ལྔ་ཙམ་འགྲོ་བཞིན་ཡོད་ཀྱང། བོད་དོན་དེ་ད་དུང་ཡང་ཨ་རིའི་སྲིད་དོན་ཚོགས་པ་གཉིས་ཀས་གལ་ཆེར་བརྩིས་ཏེ་མུ་མཐུད་རྒྱབ་སྐྱོར་གནང་གི་ཡོད་པ་རེད་ཅེས་གསུངས་གནང་སོང། བོད་མིའི་སྒྲིག་འཛུགས་ད་ལྟ་བཀའ་ཤག་སྐབས་བཅུ་དྲུག་པའི་གི་འོག་བོད་མིའི་སྒྲིག་འཛུགས་དེའི་གི་ད་ལྟ་དེ་སྔ་ནས་བྱས་རྗེས་བོད་དོན་དང་འབྲེལ་བའི་ཐོག་ནས་ཨ་ནི་ཁྲིམས་འཆར་དེའི་སྒང་ལ་ད་ལས་འགུལ་མང་པོ་ཞིག་ཅིག་བརྩམས་ཡོད་རེད། ཨ་ནི་ད་རིང་གི་ཁྲིམས་འཆར་དེ་དེ་ཨ་རིའི་གྲོས་ཚོགས་འོག་མའི་ནང་ལོགས་ལ་ད་ཚད་མཐོ་བའི་རྒྱབ་སྐྱོར་ཞིག་རག་བ་དེ་ཨ་ནི་མི་ད་ལོ་དྲུག་ཅུ་རེ་ལྔ་གི་ནང་ལ་ད་རིང་དེ། བོད་པའི་གནད་དོན་འདིའི་སྒང་ལ་ཐུག་དུས་ཙམ་པ་ལ་ད་ལྟ་ཡིན་ནའི་ཨ་རིའི་གྲོས་ཚོགས་ཀྱི་གྲོས་ཚོགས་ནང་ལ་ཡིན་པ་ཡིན་ནའི་གི་ཚོགས་པ་ཁག་གཉིས་ཆགས་ཀྱི་ཡོད་རེད། ཁག་གཉིས་ཆར་གྱིས་བོད་པའི་གནད་དོན་འདི་གལ་ཆེན་པོ་ཡིན་པ་དེ་ད་ལྟ་ཡིན་ནའི་ངོས་འཛིན་བྱེད་ཐུབ་པ་ཞིག་གནས་སྟངས་ཤིག་མཐོང་གི་ཡོད་རེད། རེད་བ། བོད་པའི་གནས་ཚུལ་དེ་ད་ལྟ་ཡིན་པ་ཡིན་ནའི་གི་གསོན་པོ་གནས་ཐུབ་པ་ཞིག་གནས་སྟངས་ཤིག་མཐོང་གི་ཡོད་རེད། ཨ་འདི་ཡོང་དུས་ཙམ་པ་ལ་འདི་འདི་ད་རིང་ཁྲིམས་འཆར་དེ་ཚད་མཐོ་བའི་རྒྱབ་སྐྱོར་རག་རྒྱུ་དེ་ཁོ་རང་གཟི་བརྗིད་ཞིག་ཆགས་བསྡད་ཡོད་རེད། ཨ་ནི་ད་ལྟ་ད་བོད་ཀྱི་ལོ་གསར་དེ་བཏང་ཚར་རེད། རེད་བ། དེ་ནས་ཨ་ད་རིང་གི་གཏམ་བཟང་དེ་ཐོས་བ་དེ་ནས་བྱས་བྱས་བོད་ཀྱི་གནད་དོན་དེ་རྒྱ་ནག་གུང་ཁྲན་ཏང་གཞུང་གིས་བོད་ཀྱི་གནད་དོན་དེ་དེ་འདྲའི་བྱས་རྗེས་མ་བྱམས་བརྩེ་བཏང་ཡ་དང་མ་གནོན་ཤུགས་བཏང་ཡ་དང་དེ་མ་ཡིན་པ། དངོས་ཡོད་ཀྱི་གནས་སྟངས་ཐོག་ནས་གྲོས་མོལ་བྱེད་དགོས་པ་དེ་དུས་ཚོད་སླེབས་པ་ཅིག་ངོས་འཛིན་བྱེད་དགོས་རེད། ད་རིང་གྲོས་འཆར་དེ་ད་གྲོས་ཚོགས་འོག་མའི་ངོས་ནས་ད་ལྟ་དེ་ལྟ་སྐོར་རྒྱབ་སྐྱོར་ཐོབ་ཡོད་རེད། ད་དེའི་རྗེས་ལ་གྲོས་ཚོགས་གོང་མ་ཡིན་ནའི་རྒྱབ་སྐྱོར་བྱེད་ཡ་ང་རང་ཚོ་ཡིན་ནའི་བོད་མིའི་སྒྲིག་འཛུགས་ཡིན་ནའི་གི་ཡིད་ཆེས་བརྟན་པོ་ཡོད་རེད། དེ་རིང་གྲོས་ཚོགས་འོག་མ་ལ་རྒྱབ་སྐྱོར་གནང་བ་ནང་བཞིན་གྱི་ཨ་རིའི་གྲོས་ཚོགས་གོང་མ་ཡིན་ནའི་གི་དེ་དེ་བཞིན་གྱི་རྒྱབ་སྐྱོར་གནང་ཡས་ཀྱི་ང་ཚོ་ཡིད་ཆེས་ཡོད་ཟེར་ཏེ་ཞུ་ཡས། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས། བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ད་རིང་དེ་ད་བོད་རྒྱལ་ལོ་ཤིང་འབྲུག་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་གི་ལོ་གསར་ཚེས་པ། དྲུག་བདུན་ཅིག་ལ་ཡ་ནི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མ་དེ་ལ་ཡ་ཨ་རིའི་གྲོས་ཚོགས་འོག་མའི་གི་ནི་ནང་ལ་ཡ། བོད་དོན་ལ་རྒྱབ་སྐྱོར་མཚོན་བྱེད་ཀྱི་རྒྱ་ནག་གིས་བོད་ཀྱི་ལོ་རྒྱུས་སྒང་ལ་འཁྱོག་བཤད་བྱེད་ཀྱི་ཡོད་པ་དེ་ལ་གདོང་ལེན་དང། འདི་གདོང་ལེན་བྱས་པའི་ཐོག་ནས་ནི་བོད་རྒྱ་འབྲེལ་མོལ་ཡོང་ཡ་དང་བོད་རྒྱའི་དཀའ་རྙོག་སེལ་ཡ་གི་ཁྲིམས་འཆར་ཅིག་ནི་ད་འདས་པའི་ལོ་གཉིས་རིང་བཀའ་ཤག་སྐབས་བཅུ་དྲུག་པས་དཀའ་ལས་བརྒྱབ་པ་རེད་དེ་དང་མཉམ་དུ་ནི། ཨ་རི་དོན་གཅོད་རེད་དེ་ནང་བཞིན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ཞུ་གཏུག་བྱེད་མཁན་དང་ད་ཅིག་གཞུང་འབྲེལ་མིན་པའི་ཚོགས་པ་མང་པོ་གཅིག་གིས་མཉམ་རུབ་བྱས་པའི་རྒྱུ་མཚན་ལ་བརྟེན་ནས་གྲོས་ཚོགས་འོག་མའི་ནང་ལ་འདུག་བྱས་ནས་ད་ཚད་མཐོ་པོ་གི་ད་གྲོས་ཚོགས་འཐུས་མི་བཞི་བརྒྱ་སུམ་ཅུ་སོ་གཅིག་ཡོད་པའི་ནང་ལོགས་ནས་བཅུ་གཉིས་གི་འོས་འཕེན་མེད་པ་དང་བཅུ་བདུན་གི་དགག་པ་བརྒྱབ་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱི་རྒྱབ་སྐྱོར་བྱས་ནས་ད་ཚད་མཐོ་པོ་འདུག་བྱས་ནས་གཏན་འབེབས་བྱེད་ཐུབ་པ་འདུག་སེ་བྱུང་ཡོད་རེད། དགག་པ་རྒྱག་མཁན་ཚོ་ཡིན་པ་ཡིན་ནའི་ཁོ་ནང་དོན་དེ་ད་དུང་ཏོག་ཙམ་བླ་གྲྭ་ཤ་ཏོག་ཙམ་ཤུགས་ཆེ་རུ་བཏང་དགོས་ཀྱི་འདུག་ཟེར་ནས་དགག་པ་རྒྱག་མཁན་རེད་མ་གཏོགས་ཅིག་ཡང་བོད་པར་རྒྱབ་སྐྱོར་མེད་པའི་ཐོག་ནས་མ་རེད་ད་དེ་ཕལ་ཆེར་སྤྱི་མོས་རེད་ཟེར་ནས་གསུང་བ་ཡིན་ནའི་མ་འགྲིག་ཡ་གང་ཡང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ང་ཚོ་བོད་པའི་གནད་དོན་དེ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་ལྟ་བར་དུ་ཅིག་འཛམ་བུ་གླིང་འདིའི་ནང་ལ་གནས་ཐུབ་པ་དང་གནས་ཐུབ་པ་ཙམ་དུ་མ་ཡིན་པའི་གི་ད་ལྟ་ཡིན་པ་ཡིན་ནའི་ཅིག་བོད་དོན་སྒང་ལ་ཡང་ང་ཚོ་འབད་བརྩོན་བྱས་པ་ཡིན་ན། དཀའ་ལས་བརྒྱབ་པ་ཡིན་ན་ཨ་ནི་རྒྱལ་ཁབ་གཞན་པ་ལྷག་པར་དུ་ད་ཨ་མི་རི་ཀ་སྟོབས་ཆེན་རྒྱལ་ཁབ་ཆགས་ཀྱི་ཡོད་རེད་དེ་འདྲའི་ནང་ལ་ང་ཚོར་རྒྱབ་སྐྱོར་ཡོང་གི་ཡོད་པ་དང་ད་དེ་ད་ལྟ་རིམ་པ་གཅིག་ཚར་བ་རེད་མ་གཏོགས་མཐའ་མ་ཚར་ཡོད་མ་རེད་ད་ལྟ་དེ་གྲོས་ཚོགས་འོག་མའི་ནང་ལོགས་ལ་ཡང་ན་ནིང་ཕྱི་ཟླ་བཅུ་གཅིག་ཚེས་བཅུ་དྲུག་ཉིན་ཚེས་དྲུག་ཉིན་མོ་དེ་ཨ་ནི་ཚོགས་ཆུང་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་བྱས་ད་ད་ལོ་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་མོ་དེ་ཨ་ནི་གྲོས་ཚོགས་འོག་མའི་གི་གྲོས་ཚོགས་རང་ནས། ཚད་མཐོ་པོའི་རྒྱབ་སྐྱོར་ཐོག་ནས་དེ་བྱུང་ད་དེ་ནས་གྲོས་ཚོགས་གོང་མའི་གི་ཕྱི་འབྲེལ་ཚོགས་ཆུང་གི་ངོས་ནས་ཐག་གཅོད་ཅིག་དང་ཨ་ནི་གྲོས་ཚོགས་གོང་མའི་གི་དེའི་ནང་འགྲོ་དགོས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ལ་ཡང་དེ་གཏན་འབེབས་བྱུང་སོང་ན་ཨ་ནི་གཞི་ནས་ཨ་མི་རི་ཀའི་སྲིད་འཛིན་གི་མཚན་རྟགས་བསྐྱོན་བྱས་ཨ་ནི་ཁྲིམས་ཆགས་འགྲོ་གི་རེད་དེ་ཡིན་དུས་ཙམ་པ་ད། འདས་པའི་ལོ་གཉིས་རིང་ག་ལ་ཡང་རྒྱལ་བ་རིན་པོ་ཆེ་གི་དགོངས་པ་གཞིར་བཟུང་བྱས་ནས་བཀའ་ཤག་སྐབས་བཅུ་དྲུག་པའི་གིས་འབད་བརྩོན་བྱས་བྱས་པ་འདི་གི་ནི་གྲུབ་འབྲས་ཕྲན་བུ་གཅིག་ད་རིང་འདུག་སེ་ཐོན་པ་རེད་འདི་ལ་མཉམ་རུབ་གནང་མཁན་ཚང་མ་ལོ་ལ་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ལྷག་པར་དུ་ད་ལྟ་ང་ཚོ་གྲོས་ཚོགས་ལ་ཡང་དེ་ཚོ་བཅར་བའི་སྐབས་དེ་ནི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཚོགས་གཙོ་རི་ཆར་ཇི་གེར་མཆོག་ཁོ་རང་ཡིན་པ་ཡིན་ནའི་ད་ང་ཚོ་མཉམ་དུ་ག་དུས་ཡིན་ནའི་ཡང་ཝ་ཤིང་ཊོན་ཡོང་བྱས་ང་ཚོ་མཉམ་རུབ་ཀྱི་ཐོག་ནས་འདུག་བྱས་ནས་ནུས་པ་བཏོན་ཐུབ་པ་བྱུང་བ་རེད་ཨ་ནི་ད་ལྟ་ཡིན་ནའི་མུ་མཐུད་ནས་ང་ཚོ་འབད་བརྩོན་བྱེད་དགོས་པ་རེད་ཨ་ནི་ཨ་རིའི་གི་སྲིད་འཛིན་ཨ་རིའི་སྲིད་འཛིན་གྱི་ངོས་ནས་མཚན་རྟགས་བསྐྱོན་པའི་ཉིན་མོ་དེ་ཨ་ནི་ཁྲིམས་ཆགས་ཀྱི་ཡོད་རེད་ཨ་ནི་དེའི་སྐབས་དེ་ད་ང་ཚོ་ཅིག་དངོས་གནས་དགའ་བ་སྒོམ་དགོས་པའི་གནས་སྟངས་ཅིག་ཆགས་ཀྱི་རེད་ད་ལྟ། བརྒྱུད་རིམ་གྱི་ནང་ལོགས་ནས་གཅིག་འཕང་གཉིས་པ་རེ་བ་ཇི་ལྟར་འདུག་སེ་ཆགས་བྱས་ད་ལྟའི་གོམ་པ་དེ་ཞིག་རྒྱག་གི་ཡོད་རེད་ཅེས་འདུག་སེ་ཞུ་ཡ་ཡིན། ཐུགས་རྗེ་ཆེ་ཚང་མ་ལོ་ལ་ཡང་ཚང་མ་ལོ་ང་ཚོ་རང་བཙན་རྩོད་མཁན་ཡིན་ནའི་རེད་དབུ་མ་རྩོད་མཁན་ཡིན་ནའི་རེད་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་ང་ཚོ་ཚང་མ་ལོ་ཤུགས་རྒྱ་ཡ་གཅིག་པ་ཡིན་པ་སོང་ཙང་ཚང་མས་ཀྱི་ནུས་པ་མཉམ་སྤུངས་བྱས་ཧ་རུ་བུ་རུ་གནང་རོགས་གནང་ཞེས་ཞུ་ཡ་ཡིན་ཐུགས་རྗེ་ཆེ། ཁོང་སྐུ་སྒེར་གྱི་ཊུ་ཝི་ཊར་བརྒྱུད་རྒྱ་ནག་གཞུང་གིས་བོད་ལ་གདུག་རྩུབ་ཀྱི་བཙན་འཛུལ་བྱས་ཏེ་མི་ལོ་དྲུག་ཅུ་རེ་ལྔ་ཕྱིན་པའི་རྗེས་ཀྱི་དེ་རིང་ཨ་རིའི་གྲོས་ཚོགས་ཀྱིས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་མང་མོས་ཀྱི་རྒྱབ་སྐྱོར་གནང་བ་དེས་བོད་ཀྱི་དངོས་ཡོད་ཀྱི་ལོ་རྒྱུས་ཀྱི་གནས་བབ་ངོས་བཞེས་གནང་བ་མ་ཟད་དུས་ཚོད་ཇི་ཙམ་འགོར་མིན་ལ་མ་ལྟོས་པར་བོད་ཀྱི་དངོས་ཡོད་དང་བདེན་པའི་ཆེད་འཐབ་རྩོད་བྱེད་པར་བྱེད་རིན་ཡོད་པ་ཞིག་བྱུང་ཡོད་པས་དེ་ལྟའི་རྒྱབ་སྐྱོར་གནང་བར་ཨ་མི་རི་ཀའི་གྲོས་ཚོགས་ལ་རྗེས་སུ་ཡི་རངས་དང། གྲོས་འཆར་འདིའི་ཐོག་ནས་རྒྱ་ནག་གཞུང་གིས་བོད་ཀྱི་དངོས་ཡོད་གནད་དོན་སྐོར་ལ་མི་བདེན་རྫུན་སྒྲིག་གི་འཁྱོག་བརྗོད་བྱེད་པར་ཁ་གཏད་གཅོག་རྒྱུ་དང། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་ཡིན་ཅེས་པའི་རྒྱ་ནག་གི་འཁྱོག་བརྗོད་ལ་ངོས་ལེན་མི་བྱེད་པ། མ་ཟད་རྒྱ་ནག་གཞུང་ཕྱོགས་ནས་གོང་ས་མཆོག་གི་སྐུ་ཚབ་བམ་མང་གཙོའི་ལམ་ནས་འོས་འདེམས་བྱུང་པའི་བོད་པའི་དབུ་ཁྲིད་དང་ལྷན་དུ་བོད་རྒྱ་གྲོས་མོལ་བསྐྱར་དུ་འགོ་འཛུགས་བྱེད་དགོས་པའི་གནོན་ཤུགས་སྤྲོད་དགོས་པ་སོགས་ཚུད་ཡོད་པས། དེའི་ཐད་ལ་འབྲེལ་ཡོད་ཚང་མས་འབད་བརྩོན་གནང་བར་བཀའ་དྲིན་ཆེ་ཞེས་ཞུས་གནང་འདུག་ལ། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་ཀྱང་ཁོང་སྐུ་སྒེར་གྱི་ཊུའི་ཊར་ཐོག་ནས་ཨ་རིའི་གྲོས་ཚོགས་ཀྱིས་བོད་དོན་ཁྲིམས་འཆར་ལ་ཚད་མཐོའི་རྒྱབ་སྐྱོར་གནང་བར་དགའ་བསུ་དང། བོད་མི་རྣམས་དང་བོད་མི་རྣམ་པའི་རང་ཐག་རང་གཅོད་ཀྱི་ཐོབ་ཐང་ལ་རྒྱབ་སྐྱོར་གནང་བར་ཨ་རི་གཞུང་ལ་ཐུགས་རྗེ་ཆེ་ཞུས་གནང་འདུག་ལ། གྲོས་ཚོགས་འཐུས་མི་སྐུ་ཞབས་མེག་གྷ་ཝན་མཆོག་དང་སྐུ་ཞབས་མེ་ཁོལ་རྣམ་གཉིས་ཀྱིས་སྣེ་ཁྲིད་གནང་བའི་འོག་གལ་ཆེའི་བོད་དོན་གྲོས་འཆར་བསྣམས་ཕེབས་པར་བཀའ་དྲིན་ཆེ་ཞེས་ཞུས་གནང་འདུག། མི་རི་ཀའི་རྒྱལ་ས་ཝཱ་ཤིན་ཐན་ནས་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨུ་རུ་སུ་གི་གཞུང་དང་སྲིད་འཛིན་ཕུ་ཐིན་གྱི་དབང་ཆ་གཅིག་སྡུད་ཀྱི་སྲིད་གཞུང་ལ་ངོ་རྒོལ་བའི་དབུ་ཁྲིད་གྲགས་ཅན་ཨ་ལེག་སི་ནེ་ཝེལ་ནི་བཙོན་འཇུག་གི་འོག་ཏུ་འདས་གྲོངས་སུ་གྱུར་བར་འཛམ་གླིང་གི་དབུ་ཁྲིད་མང་པོས་བློ་ཕམ་གྱི་དགོངས་ཚུལ་གསུང་གི་ཡོད་པའི་སྐོར་པ་སངས་སྐྱིད་ནས་ཕྱོགས་སྒྲིག་ཞུ་གི་ཡིན། ཨུ་རུ་སུའི་སྲིད་འཛིན་ཝཱ་ལེ་ཏྲེ་མི་ཕུ་ཐིན་གྱི་དབང་ཆ་གཅིག་སྡུད་ཀྱི་སྲིད་གཞུང་ལ་ངོ་རྒོལ་བའི་དབུ་ཁྲིད་དེ་ལས་འགུལ་རིམ་པ་ཞིག་སྤེལ་བའི་རྐྱེན་གྱིས་འཛིན་བཟུང་བཙོན་འཇུག་འོག་ཏུ་ཡོད་པའི་སྐུ་ཞབས Alexei Navalny གཟའ་པ་སངས་ཀྱི་ཉིན་མོ་བཙོན་ཁང་དུ་འདས་གྲོངས་སུ་གྱུར་པའི་སྐོར་ལ་ཨུ་རུ་སུ་གཞུང་གི་བཙོན་ཁང་ནས་གསལ་བསྒྲགས་ཤིག་སྤེལ་ཡོད་པ་དང་ཁོང་ནི་དགུང་ལོ་བཞི་བཅུ་ཞེ་བདུན་ཡིན་པ་དང། ལོ་བཅུ་དགུ་བཙོན་འཇུག་གི་ཁྲིམས་ཆད་འོག་ཏུ་ཡོད་མུས་ཡིན་པ་རེད། དེ་ལྟ་བུ་གློ་བུར་གྱི་གསར་འགྱུར་དེ་ཐོན་མ་ཐག་པར་འཛམ་གླིང་གང་ས་ནས་དོ་སྣང་ཆེན་པོ་བྱེད་བཞིན་པ་དང། ཨུ་རུ་སུའི་སྲིད་འཛིན་ཕུ་ཀྲིན་ནས་བསྐྱར་དུ་ལོ་དྲུག་གི་སྲིད་འཛིན་ལས་དུས་འཛིན་སྲིད་པའི་འོས་འདེམས་ལས་འགུལ་སྤེལ་བར་ཟླ་བ་གཅིག་ཙམ་ལས་མེད་པའི་སྐབས་དེར་ཨུ་རུ་སུ་གཞུང་ལ་ཁ་གཏད་ཀྱི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་སྙན་གྲགས་ཆེ་ཤོས་དེ་འདས་གྲོངས་སུ་གྱུར་ཡོད་པ་དེ་ནི་སྲིད་འཛིན་ཕུ་ཀྲིན་དང་ཁོང་གིས་འགོ་ཁྲིད་པའི་ཨུ་རུ་སུ་གཞུང་ནས་གཞུང་དང་ལྟ་བ་ཐ་དད་པ་ཚོའི་ཐོག་ལ་དྲག་གནོན་བྱེད་བཞིན་པར་སྐྱོན་བརྗོད་ཞུ་མཁན་ཚོར་ཧ་ལས་ཧང་སངས་ཀྱི་གནས་ཚུལ་ཞིག་ཏུ་གྱུར་ཡོད་པ་རེད། དེ་ཡང་གཟའ་པ་སངས་ཀྱི་ཉིན་མོ་དགུང་ལོ་བཞི་བཅུ་ཞེ་བདུན་ཡིན་པའི་སྐུ་ཞབས་ཨ་ལེག་སི་ནེ་ཝེར་ལིན་འདས་གྲོངས་སུ་གྱུར་བའི་གསར་འགྱུར་དེ་ཨུ་རུ་སུ་གཞུང་ནས་གསལ་བསྒྲགས་བྱས་མ་ཐག་པར་ཨུ་རུ་སུ་གི་གྲོང་ཁྱེར་ཁ་ཤས་ཤིག་གི་ནང་དུ་མི་ཚོས་ཨུ་རུ་སུ་དམར་པོའི་སྲིད་དབང་འོག་ཏུ་འདས་གྲོངས་སུ་གྱུར་བའི་ཆབ་སྲིད་བཙོན་པའི་དྲན་རྟེན་ཁག་གི་མདུན་དུ་མེ་ཏོག་གི་ཆུན་པོ་ཕུལ་ཏེ་སྐུ་ཞབས་ཨ་ལེག་སི་ནེ་ཝར་ལིང་འདས་གྲོངས་སུ་གྱུར་པའི་གནས་ཚུལ་དེ་ཡང་ངོ་བོ་གཅིག་པ་ཡིན་པའི་རྣམ་པ་མཚོན་པའི་ཐོག་ནས་མྱ་ངན་ཞུས་ཡོད་པ་རེད། ཨུ་རུ་སུའི་གཞུང་གི་གསར་འགྱུར་ལས་ཁང་ཁག་གིས་བཙོན་ཁང་གི་འབྲེལ་ཡོད་མི་སྣས། སྐུ་ཞབས་ཨ་ལེག་སི་ནེ་ཝར་ལིང་བཀག་ཉར་བྱེད་ཡུལ་ཨུ་རུ་སུ་གྱི་བྱང་མཐར་ཡོད་པའི་ངལ་རྩོལ་ར་བ་ཞིག་གི་ནང་དུ་འདས་གྲོངས་སུ་གྱུར་ཡོད་པ་དང་ཁོང་གློ་བུར་དུ་དྲན་མེད་དུ་བརྒྱལ་བའི་རྗེས་སུ་སྨན་པ་བོས་ཏེ་སྨན་བཅོས་བྱས་ཀྱང་དྲན་པ་གསོས་ཐུབ་མེད་པ་སོགས་འདས་གྲོངས་སུ་གྱུར་རྐྱེན་འགྲེལ་བརྗོད་བྱས་ཏེ་གསལ་བསྒྲགས་སྤེལ་ཡོད་ཀྱང་རང་དབང་དང་ལྡན་པའི་གསར་འགྱུར་བ་དང་རྟོག་ཞིབ་མི་སྣས་ར་སྤྲོད་ཐུབ་པ་ཞིག་ནི་བྱུང་མེད་པ་རེད། ཨུ་རུ་སུའི་ནང་དུ་སྲིད་འཛིན་ཕུ་ཀྲིན་དང་ཁོང་གི་གཞུང་འཛིན་མི་སྣ་ཚོའི་དབང་ཆ་སྒེར་གཅོད་དང་ལྐོག་རྔན་ཟ་ལེན་སོགས་ཐེར་འདོན་གྱིས་གཞུང་ལ་ངོ་རྒོལ་དང་ཨུ་རུ་སུར་དམངས་གཙོའི་ཐོབ་ཐང་དགོས་པའི་སྐད་འབོད་ཀྱི་ལས་འགུལ་རིམ་པ་ཞིག་དབུ་ཁྲིད་པའི་རྐྱེན་གྱིས་སྐུ་ཞབས་ཨ་ལེག་སི་ནེ་ཝེ་ལིན་ནི་འཛམ་གླིང་གི་ཐོག་ལ་ཚང་མས་ཤེས་པ་ཞིག་དང་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་སྲུང་སྐྱོབ་པ་ཞིག་ལ་ངོས་འཛིན་ཞུ་གི་ཡོད་པར་བརྟེན། ཁ་ས་ཁོང་འདས་གྲོངས་སུ་གྱུར་པ་དེ་ལ་འཛམ་གླིང་གི་དབུ་ཁྲིད་མང་པོས་སེམས་ཚོར་ཆེན་པོས་མྱ་ངན་ཞུས་ཡོད་པ་དང་ཨ་རིའི་སྲིད་འཛིན་ཇོ་སྦའི་ཏན་མཆོག་ནས་ཕོ་བྲང་དཀར་པོའི་གསལ་བསྒྲགས་ཤིག་གི་ནང་སྐུ་ཞབས་ཨ་ལེག་སེ་ནེ་ཝར་ལིན་ནི་མངོན་གསལ་དོད་པོའི་ཐོག་ནས་སྲིད་འཛིན་ཕུ་ཀྲིན་ལ་ངོ་རྒོལ་བྱེད་ཕོད་མཁན་ཞིག་དང་ཐ་ན་ཁོང་ལ་དུག་ཕོག་སྟེ་སྲོག་ལ་ཉེན་ཁ་བྱུང་བའི་རྐྱེན་གྱིས་ཕྱིའི་རྒྱལ་ཁབ་ཀྱི་ནང་དུ་སྨན་བཅོས་ཆེད་དུ་ཕེབས་ཐུབ་ཡོད་ཀྱང་མཐའ་མ་ཨུ་རུ་སུར་ཕྱིར་ལོག་རྗེས་མུ་མཐུད་དེ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པ་དང་བཙོན་འཇུག་ཏུ་ཚུད་པའི་རྗེས་སུ་ཡང་ངོ་རྒོལ་མཚམས་འཇོག་མེད་པར་སྤེལ་མཁན་ཞིག་རེད་ཅེས་བཀོད་ཡོད་པ་དང་སྐུ་ཞབས་ཨ་ལེག་སེ་ནེ་ཝར་ལིན་འདས་གྲོངས་སུ་གྱུར་བ་དེའི་ཐད་ལ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་འགན་འཁྲི་ཡོད་ཅེས་གསུངས་ཡོད་པ་རེད། ཡང་ཨ་རིའི་སྲིད་འཛིན་སྐུ་གཞོན་པ་ལྕམ་ཁཱ་མཱ་ལཱ་ཧཱ་རིས་དང། ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཀེན་སོགས་ནས་ཀྱང་ཨུ་རུ་སུའི་གཞུང་ལ་ཁ་གཏད་པ་ཆེ་ཤོས་ཤིག་གློ་བུར་དུ་འདས་གྲོངས་སུ་གྱུར་བ་དེ་ནི་སྲིད་འཛིན་ཕུ་ཏིན་ལ་ཐད་ཀར་འགན་འཁྲི་ཡོད་པ་ཞིག་ཡིན་པ་སྲིད་འཛིན་ཇོ་བྷའི་ཏན་དང་འདྲ་མཚུངས་ཀྱི་དགོངས་ཚུལ་ཁག་གསུངས་ཡོད་པ་དང། དེ་བཞིན་དུ་འཇར་མི་ནི་གི་སྲིད་བློན་ཨོ་ལེབ་ཤཱལ་ཚ་གིས་སྐུ་ཞབས་ཨ་ལེག་སི་ནེ་ཝར་ལེན་ནས་རང་གི་ཡིད་ཆེས་དང་སྙིང་སྟོབས་ཀྱི་ཆེད་དུ་ཚེ་སྲོག་བློས་བཏང་པ་རེད་ཅེས་གསུངས་ཡོད་པ་དང། ཨུ་རུ་སུ་གྱི་བཙན་འཛུལ་འོག་དམག་བྱུང་བཞིན་པའི་ཡུ་ཀྲེན་གྱི་སྲིད་འཛིན་ཛཱ་ལན་སི་ཀི་ཀྱིས། ཕུ་ཀྲིན་ནས་རང་གི་དབང་ཆའི་ཆེད་དུ་གཞན་གྱི་ཚེ་སྲོག་ལ་བརྩི་འཇོག་གཏན་ནས་བྱེད་ཀྱི་མ་རེད་ཅེས་གསུངས་པ་དང། ནུབ་ཆིངས་སྒྲིག་འཛུགས་ཀྱི་སྤྱི་ཁྱབ Jens Stoltenberg གྱིས། སྐུ་ཞོགས Alexei Navalny ནི་དུས་ཡུན་རིང་པོ་ཞིག་ནས་དམངས་གཙོ་དང་རང་དབང་ལ་རྒྱབ་སྐྱོར་དང་འཐབ་རྩོད་གནང་མཁན་ཞིག་ཡིན་པ་དང་ནུབ་ཆིངས་སྒྲིག་འཛུགས་དང་སྒྲིག་འཛུགས་དེའི་མནའ་མཐུན་པ་ཚོས་ཁོང་གློད་བཀྲོལ་དགོས་པའི་རེ་འབོད་ལན་མང་བྱས་ཡོད་པ་གསུངས་པ་དང་ད་ཆ་ཁོང་གློ་བུར་དུ་འདས་གྲོངས་སུ་གྱུར་བ་དེའི་ཐད་ལ་ཨུ་རུ་སུའི་གཞུང་ནས་འཛམ་གླིང་ལ་ལན་འདེབས་ཁ་གསལ་ཞིག་དགོས་ཀྱི་རེད་ཅེས་སོགས་གསུངས་ཡོད་པ་རེད། གོང་དུ་པ་སངས་སྐྱིད་ལགས་ནས་ད་གཟའ་པ་སངས་ཉིན་ལ་ད་ཨུ་རུ་སུ་སྲིད་འཛིན་ཕུ་ཏིན་གྱི་ཁ་གཏད་ཆེ་ཤོས་དང་ཨུ་རུ་སུ་གཞུང་ལ་ད་ནམ་རྒྱུན་སྐྱོན་བརྗོད་བྱེད་མཁན་མི་སྐད་གྲགས་ཅན་ཨ་ལེག་སེ་ན་ཝལ་ནི་ཟེར་ཡ་དེ་གློ་བུར་དུ་འདས་གྲོངས་སུ་ཕྱིན་ཡོད་པའི་གསར་འགྱུར་སྐོར་ལ་རེད་ཨ་ནི་པ་སངས་སྐྱིད་ལགས་ཐོག་མར་དེ་ལ་ད་ཅིག་ད་ལྟ་རྒྱལ་སྤྱིའི་སྤྱི་ཚོགས་ནས་དེ་ལ་དོ་སྣང་ཆེན་པོ་བྱུང་གི་འདུག་ཐོག་མར་ཅིག་ད་ཨ་ལེག།

གཞུང་གི་དཔོན་རིགས་ཚོ་གི་ལྐོག་རྔན་ཟ་ལེན་གྱི་གནས་ཚུལ་དེ་ཚོ་ལ་དོ་སྣང་ཤུགས་ཆེན་པོ་བྱས་བྱས་ལྐོག་རྔན་ཟ་ལེན་ལ་ཁ་གཏད་ཀྱི་ཚོགས་པ་ཟེར་ཡག་དེ་འདྲ་བཙུགས་གནང་བ་དེ་འདྲའི་གནས་ཚུལ་བྱུང་ཞག་དེ་ག་ནང་བཞིན་འོས་འདེམས་ལས་འགུལ་གྱི་སྐབས་སུ་ད་གཞུང་གིས་དྲང་བདེན་བྱེད་ཀྱི་མེད་པའི་གནས་ཚུལ་དེ་ཚོ་ཡང་ཐེར་འདོན་ཤུགས་ཆེན་པོ་བྱས་བྱས་ད་སྐད་གྲགས་ཆེ་ཤོས་གཅིག་ལ་ཡག་ཁོ་རང་གིས་གཅིག་ཉིས་སྟོང་བཅུ་གཅིག་ལོ་ལ་ཡག་ཨ་ནི་སྲིད་འཛིན་འོས་འདེམས་ཀྱི་གོང་དེ་ག་ལ་ཡག་ད་མི་དམངས་ཁྲི་ཚོ་མང་པོ་མགོ་ཁྲིད་བྱས། རྒྱལ་ནང་ལ་ཡར་ད་ལྐོག་ཟ་རུལ་སུངས་དང་དེ་ག་ནང་བཞིན་ག་རེ་ཟེར་ར་དཔོན་ངན་རིང་ལུགས་ཀྱི་བྱ་སྤྱོད་དེ་ཚོ་ཐེར་འདོན་བྱས་པའི་གནས་ཚུལ་འདི་འདྲ་ད་ག་རེ་ཟེར་བྱུང་ནས་ཁོ་རང་ལས་འགུལ་དེ་ཚོའི་ཐད་ལ་དབུ་ཁྲིད་མཁན་གཅིག་རེད་ཤག་གཙོ་བོ་འདི། ལགས་སོ་ད། Alexei Navalny། ཁོ་རང་མ་གྲོངས་སྔོན་ལ་ཡང། ཉེ་བའི་ལོ་འགའ་ཤས་ནང་ལོགས་ལ་ཁོ་ལ་དཀའ་རྙོག་མང་པོ་ཅིག་འཕྲད་བསྡད་ཟེར་ར་ཁོ་རང་གཅིག་བཙོན་འཇུག་ཐེངས་མ་གསུམ་བྱེད་ཡ་དེ་འདྲ་གནས་ཚུལ་ཐོན་འདུག་དེ་ག་འདྲ་འདྲ་ཡིན།
རེད་ཤག་ད་ཁོ་རང་ད་ལྟ་གོང་ལ་ཞུས་པ་ནང་བཞིན་གཞུང་གི་དཔོན་རིགས་ཚོས་ལྐོག་རྔན་ཟ་ལེན་གྱི་གནས་ཚུལ་དེ་ཚོ་ཐེར་འདོན་བྱེད་ཀྱི་ཡོད་དུས་ད་གནས་ཚུལ་འདི་འཛམ་བུ་གླིང་ག་པར་ཡིན་ནའང་དཔོན་རིགས་ཚོ་གི་དབང་ཆ་ལ་ཡ་ཐུག་དུས་ཙམ་པ་མི་མང་པོ་གཅིག་ལ་དཀའ་ངལ་གཅིག་པ་འཕྲད་ཀྱི་ཡོད་རེད་པ་ཁོ་རང་དེ་ག་ནང་བཞིན་དཔོན་རིགས་ཚོ་དང་དེ་ག་ནང་བཞིན་ལྷག་པར་དུ་སྲིད་འཛིན་ཕུ་ཀྲིན་གྱི་དབང་ཆ་ལ་ཡ་ཉེན་ཁ་འཕྲད་ཀྱི་ཡོད་དུས་ཙམ་པ་ཁོ་རང་འཛིན་བཟུང་བཙོན་འཇུག་ཐེངས་མ་གསུམ་ཞིག་བྱེད་མྱོང་ཡོད་རེད་འདིའི་ནང་ལོགས་ནས་ད་གལ་ཆེ་ཤོས་ཟེར་ར་ཞེད་སྣང་ཚ་ཤོས་གཅིག་ལ་ཡང་ཉིས་སྟོང་ཉི་ཤུ་ཐམ་པ་ལོ་ལ་ཡང་ད་ཁོ་རང་ལས་འགུལ་སྤེལ་བྱས་ཨུ་རུ་སུ་གི་ཕྱི་ཕྱོགས་ཞིག་ནས་རྒྱལ་ས་མོ་སི་ཁོ་ནང་ལ་ཚུར་གནམ་གྲུའི་ནང་ལ་ཡང་ཕེབས་དུས་ཙམ་པ་གློ་བུར་དུ་གནམ་གྲུའི་ནང་ལ་བསྙུང་བྱས་ཕེབས་མ་ཐུབ་པའི་དེ་འདྲའི་གནས་ཚུལ་བྱུང་བ་རེད་ཨ་ནི་གནམ་གྲུ་དེ་ཐོལ་རྒྱག་སྒོ་རྒྱག་ལ་ཇར་མི་ནི་ནང་ཛ་དྲག་གིས་མར་བབས་དགོས་བྱུང་དེ་དུས་ལྟ་དུས་ཙམ་པ་ད་ཁོ་རང་ལ་དུག་ཕོག་པའི་གནས་ཚུལ་བྱུང་བ་དེ་གསལ་པོ་བྱུང་ཡོད་རེད་འཇར་མི་ནི་གི་སྨན་པ་ཚོས་བཤད་ཡ་བྱས་ན་ད་དུས་དུས་སི་དུས་ད་མང་པོ་ཅིག་གིས་སྲིད་འཛིན་ཕུ་ཀྲིན་གྱིས་དུག་ཕོག་བརྒྱབ་རེད་དུག་བརྒྱབ་རེད་ཟེར་ཡ་གི་གནས་ཚུལ་ཤུགས་ཆེན་པོ་ཅིག་ད་འཛམ་གླིང་ག་ས་ལ་ཁྱབ་པ་རེད་དེ་འདྲས་རེད་ཁོ་རང་དཀའ་ངལ་དེ་ཚོ། འོ་ལགས་སོ་ཐུགས་རྗེ་གནང།

རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་ཀུན་བཟང་རིག་འཛིན་ལགས་ནས་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་གནང་གི་རེད། ཨི་ཟི་རལ་གྱིས་གྷ་ཟའི་ས་གནས་གང་ས་ལ་ཉིན་མཚན་མེད་པར་མཁའ་ཐོག་དང་ས་ཐོག་གཉིས་ཀ་ནས་གཏོར་རྒོལ་བྱེད་བཞིན་ཡོད་དུས་ཧ་མཱས་ཀྱིས་ཨི་ཟི་རལ་གྱི་མི་སྣ་འཛིན་བཟུང་དོ་དམ་བྱས་པ་ཚོ་གསོན་པོ་གནས་ཐབས་བྱེད་བཞིན་ཡོད་པ་རེད་གཟའ་པ་སངས་ཉིན་ཧ་མཱས་ཚོགས་པས་འགྲེལ་བརྗོད་བྱས་ཡོད་པ་རེད། ཧ་མཱས་ཀྱི་ཨལ་ཁ་སམ་བྷི་རི་གྷེཊ་ཚོགས་པའི་མགྲིན་ཚབ་པ་ཨ་བུ་ཁོ་བྷེ་ཏི་གྱིས་བཤད་དོན་བྱས་ན། རྨས་སྐྱོན་བྱུང་བ་དང་ནད་མནར་བྱུང་བའི་བཙོན་པ་ཚོ་གསོན་པོ་གནས་ཐབས་བྱེད་བཞིན་ཡོད་རེད་ཅེས་དང་ང་ཚོའི་མི་མང་ཚོ་ལ་བཟའ་བཅའ་མེད་པ་དང་འཐུང་ཆུ་མི་འདེང་བའི་དཀའ་ངལ་དེ་ག་ནང་བཞིན་སྨན་བཅོས་ཀྱི་མཐུན་རྐྱེན་མེད་པའི་དཀའ་ངལ་འཕྲད་བཞིན་པ་དེ་ཚོ་བཙོན་པ་ཚོ་ལ་ཡང་འཕྲད་ཀྱི་ཡོད་དུས་འདི་ནི་ཧང་སང་དགོས་པའི་གནད་དོན་དེ་འདྲ་གང་ཡང་མ་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། གཟའ་འཁོར་འདི་ནང་ཨ་མི་རི་ཀ་དང་ཀ་ཏར་དེ་ག་ནང་བཞིན་ཨི་ཇིབ་སོགས་ཀྱིས་གྷ་ཛའི་དམག་འཐབ་མཚམས་འཇོག་ཡོང་ཐབས་དང་ཧ་མ་སི་ཀྱི་དོ་དམ་འོག་ལ་ཡོད་པའི་ཨི་ཟི་རལ་གྱི་མི་སེར་ཚོ་གློད་གྲོལ་ཡོང་ཐབས་ཐད་ལ་བར་འདུམ་གྲོས་སྒྲིག་བྱེད་མུས་ཡིན་པ་རེད། རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལིན་ཀེན་གྱིས་གསུངས་དོན་ལ། ཕྱོགས་གཉིས་བར་གོང་ཞུས་གནད་དོན་དེ་ལ་གྲོས་མཐུན་ཞིག་ད་དུང་ཡང་ཡོང་སྲིད་པ་འགྲེལ་བརྗོད་བྱས་པ་ལས་ད་ཕན་ཕྱོགས་གཉིས་བར་གྲོས་མཐུན་བྱུང་བའི་གནས་ཚུལ་དེ་འདྲ་གང་ཡང་མཐོང་རྒྱུ་མེད་པ་རེད། ཧ་མཱས་ཚོགས་པའི་མགྲིན་ཚབ་པ་ཨ་བུ་ཨུ་བེ་དཱི་གིས་མུ་མཐུད་ནས་བཤད་དོན་ལ་ཨི་ཟི་རལ་གྱིས་གྷ་ཛའི་ནང་ལ་དྲག་པོའི་དམག་འཐབ་ལས་འགུལ་སྤེལ་བཞིན་པ་དེས་ད་ལྟའི་གནས་སྟངས་དེ་བྱུང་བ་ཞིག་ཆགས་ཀྱི་ཡོད་རེད། ཕྱོགས་གཉིས་བར་ལ་གྲོས་མཐུན་བྱ་རྒྱུ་དང་བཙོན་པ་ཉེན་སྐྱོབ་བྱེད་རྒྱུའི་དུས་ཚོད་དེ་ཧ་ཅང་མགྱོགས་པོ་རྫོགས་འགྲོ་བཞིན་ཡོད་པའི་ཉེན་བརྡ་བཏང་ཡོད་པ་རེད། དེ་ཡང་སྔ་ལོའི་ཟླ་བ་བཅུ་པའི་ཚེས་བདུན་ཉིན་ཧ་མཱས་ཀྱིས་ཨི་ཟི་རེལ་ལ་འཇབ་རྒོལ་བྱས་པའི་སྐབས་སུ་ཨི་ཟི་རེལ་ནས་མི་སྣ་ཉིས་བརྒྱ་ལྔ་བཅུ་ཙམ་བཙན་ཁྲིད་བྱས་ཡོད་པ་དང། དེ་ཚོའི་ཁོངས་ནས་ད་ལྟའི་ཆར་ཧ་མཱས་ཀྱི་དོ་དམ་འོག་ལ་མི་སྣ་བརྒྱ་དང་སུམ་ཅུ་ཙམ་ཡོད་པའི་ཡིད་ཆེས་བྱེད་ཀྱི་ཡོད་པ་རེད། བཙོན་པ་སུམ་ཅུ་ཙམ་འདས་གྲོངས་སུ་གྱུར་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་པ་དང། གཞན་བཙོན་པ་བརྒྱ་དེའི་གོང་ལ་གློད་གྲོལ་བཏང་ཡོད་པ་རེད། ཡང་ཟླ་ཤས་གོང་ལ་ཨི་ཟི་རེལ་གྱི་དམག་མིས་བཙོན་པ་གསུམ་དམར་གསོད་བཏང་ཡོད་པ་རེད། དོ་དམ་འོག་ལ་ཡོད་པའི་བཙོན་པ་ཚོ་ལ་ནད་གཞི་འདྲ་མིན་ཞིག་ཡོད་པ་དང་དེའི་གོང་ལ་ཁོང་ཚོ་ལ་སྨན་བཅོས་ཀྱི་མཐུན་རྐྱེན་མཁོ་སྤྲོད་བྱེད་ཐབས་ཡང་བྱས་ཡོད་པ་རེད། ཨིས་ར་ཨེལ་གྱིས་གྷ་ཟ་ལ་དམག་འཐབ་བྱེད་འགོ་བཙུགས་པ་ནས་བཟུང་ད་ཕན་པེ་ལེ་སི་ཐན་བ་ཁྱོན་ཁྲི་གཉིས་དང་བརྒྱད་སྟོང་བདུན་བརྒྱ་བདུན་ཅུ་དོན་ལྔ་ཙམ་ལ་སྲོག་སྐྱོན་བྱུང་ཡོད་པ་དང་སྲོག་སྐྱོན་བྱུང་བའི་ཁོངས་ནས་མང་ཆེ་བ་བུད་མེད་དང་ཕྲུ་གུ་བྱིས་པ་ཆགས་ཀྱི་ཡོད་ལུགས་གྷ་ཛའི་འཕྲོད་བསྟེན་ལྷན་ཁང་གིས་འགྲེལ་བརྗོད་བྱས་ཡོད་པ་རེད། དེ་ག་ནང་བཞིན་ཨིས་ར་ཨེལ་གྱི་དམག་མིས་གྷ་ཛའི་ཁཱན་ཡུ་ནིས་ཁུལ་གྱི་སྨན་ཁང་ནཱ་སིར་ཞེས་པ་ལ་འཇབ་རྒོལ་བྱས་ཏེ་ད་ཆ་སྨན་ཁང་དེ་ལ་མུ་མཐུད་ནས་སྔོག་བཤེར་བྱེད་ཀྱི་ཡོད་པ་དང། སྨན་ཁང་དེ་ནས་ཧ་མཱས་ཀྱི་དྲག་འཐབ་པ་ཉི་ཤུ་ཙམ་བཙན་བཟུང་བྱས་ཡོད་པ་དང། དེ་བཞིན་སྨན་ཁང་འདིའི་ནང་ནས་གོ་མཚོན་དེ་འདྲ་ཡང་མང་པོ་ཞིག་བཙན་ཁྲིད་བྱས་ཡོད་པ་དང་དོགས་ཡོད་མི་སྣ་མང་པོ་ཞིག་ལ་དྲི་རྩད་བྱེད་རྒྱུའི་ཆེད་དུ་བཙན་ཁྲིད་བྱས་ཡོད་ལུགས་ཨི་ཟི་རལ་གྱི་གསར་འགྱུར་ལས་ཁང་ཞིག་གིས་གནས་ཚུལ་སྤེལ་ཡོད་པ་རེད། ཡང་ཨི་ཟི་རལ་གྱི་དམག་མིས་བཤད་དོན་ལ་གོང་ཞུས་སྨན་ཁང་ནང་ནས་ཨི་ཟི་རལ་གྱི་མི་སྣ་བཙན་ཁྲིད་བྱས་པ་ཚོའི་ཆེད་དུ་ཡིན་པའི་སྨན་དེ་འདྲ་ཡང་རྙེད་སོན་བྱུང་ཡོད་པ་དང་སྨན་དེ་རིགས་སྨན་ཁང་འདི་ལ་ག་འདྲ་བྱས་ཏེ་སླེབས་ཡོད་པའི་ཐད་ལ་ཨི་ཟི་རལ་གྱི་དམག་མིས་ཞིབ་འཇུག་བྱེད་ཀྱི་ཡོད་པ་རེད། དེའི་བར་ན་གྷ་ཛའི་འཕྲོད་བསྟེན་ལྷན་ཁང་གིས་བཤད་དོན་ལ་སྨན་ཁང་ནང་ལ་ནད་པ་ཚོ་ལ་སྲོག་རླུང་མཁོ་སྤྲོད་བྱེད་ས་གཏོར་རྒོལ་བྱས་པའི་རྗེས་སུ་ནད་པ་ལྔ་ལ་སྲོག་སྐྱོན་བྱུང་ཡོད་པ་དང་སྨན་ཁང་ནང་ལ་ཨི་ཟི་རལ་གྱི་དམག་མི་འཛུལ་ཡོང་བའི་སྐབས་སུ་སྨན་ཁང་དེ་ཟང་ངེ་ཟིང་ངེ་ཆགས་ཡོད་པ་ཡང་འགྲེལ་བརྗོད་བྱས་འདུག་དེ་ག་ནང་བཞིན་རེས་གཟའ་པ་སངས་ཀྱི་ཨི་ཟི་རལ་གྱི་དམག་མི་ལོ་ན་ཉི་ཤུ་བྱས་པ་ཞིག་དམག་འཐབ་ནང་ལ་སྲོག་སྐྱོན་བྱུང་ཡོད་རབས་འགྲེལ་བརྗོད་བྱས་ཡོད་དུས་ད་ཕན་གྷ་ཛའི་དམག་འཐབ་ནང་ལ་ཨི་ཟི་རལ་གྱི་དམག་མི་ཁྱོན་ཉིས་བརྒྱ་སུམ་ཅུ་སོ་བཞི་ཙམ་ལ་སྲོག་སྐྱོན་བྱུང་ཡོད་པ་རེད། གོང་ཞུས་དམག་མི་འདི་ལ་སྲོག་སྐྱོན་བྱུང་སའི་དམག་འཐབ་ནང་ལ་དམག་མི་གཞན་ཡང་མང་པོ་ཞིག་ལ་རྨས་སྐྱོན་བྱུང་ཡོད་པའི་གནས་ཚུལ་ཐོན་འདུག། དེ་ཡང་དབྱི་ཛི་རལ་གྱི་དམག་མིས་གོང་ཞུས་སྨན་ཁང་ནཱ་སིར་ཞེས་པ་དེ་གཟའ་འཁོར་གཅིག་ཙམ་མཐའ་སྐོར་བྱས་ཡོད་པ་དང་སྨན་ཁང་དེའི་ནང་ལ་ཧ་མཱ་སི་གིས་བཙན་ཁྲིད་བྱས་པའི་དབྱི་ཛི་རལ་པ་ཚོ་ཡོད་པ་དབྱི་ཛི་རལ་གྱི་དམག་མིས་ཡིད་ཆེས་བྱས་ཏེ་སྨན་ཁང་དེ་མཐའ་སྐོར་བྱས་ཡོད་པ་རེད། དེའི་གོང་ལ་དབྱི་ཛི་རལ་གྱི་མི་སྣ་གློད་བཀྲོལ་བྱས་པ་ཞིག་གིས་ཁོ་པ་གོང་ཞུས་སྨན་ཁང་དེའི་ནང་ལ་བཀག་ཉར་བྱས་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། ཡང་དབྱི་ཛི་རལ་གྱི་དམག་མིས་བཤད་དོན་ལ་ཧ་མཱ་སི་གི་དྲག་འཐབ་པ་ཚོས་ས་གནས་ཀྱི་སྨན་ཁང་དང་ཞི་བའི་འཛུགས་སྐྲུན་ལས་གཞི་ཁག་བེད་སྤྱོད་བྱས་ཏེ་ཨི་ཟི་རལ་ལ་གཏོར་རྒོལ་བྱེད་བཞིན་ཡོད་དུས་ཨི་ཟི་རལ་གྱི་དམག་མིས་རྒྱལ་སྤྱིའི་ཁྲིམས་ལུགས་ལྟར་ཧ་མ་སི་གི་འཇིགས་སྐུལ་བ་ཚོ་རྗེས་འདེད་བྱེད་ཀྱི་ཡིན་ཞེས་འགྲེལ་བཤད་བྱས་ཡོད་པ་རེད། ཡང་གྷ་ཟའི་འཕྲོད་བསྟེན་ལས་ཁང་གི་བཤད་དོན་ལ། གྷ་ཟའི་ནང་ལ་མི་སྣ་མང་པོ་ཞིག་ལ་སྲོག་སྐྱོན་བྱུང་བཞིན་པ་དེ་ལས་འགན་དེ་ཨི་ཟི་རལ་གྱི་དམག་མི་ལ་ཡོད་པ་དང། ད་ལྟའི་ཆར་ཨི་ཟི་རལ་གྱི་དམག་མིས་སྨན་ཁང་དེར་སྟངས་འཛིན་ཆ་ཚང་བ་བྱེད་བཞིན་ཡོད་དུས་སྨན་ཁང་གི་ལས་བྱེད་དང་ནད་པ་ཚོའི་བདེ་སྡུག་དང་ཚེ་སྲོག་དེ་ཨི་ཟི་རལ་གྱི་དམག་མིས་འགན་འཁུར་དགོས་ཀྱི་རེད་ཅེས་འགྲེལ་བཤད་བྱས་འདུག་གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན་ཡིན།

སྲིད་འཛིན་ཛེ་ལན་སི་ཀི་མཆོག་གིས་ཇར་མ་ནི་རྒྱལ་ས་འབར་ལིན་ནང་ལ་ཡུལ་དེའི་སྲིད་བློན་སྐུ་ཞབས་ཨོ་ལཱབ་ཤོལ་ཚ་མཆོག་དང་ལྷན་དུ་མཇལ་འཕྲད་གནང་པའི་སྐབས་ལ། ང་ཚོ་ཇར་མ་ནི་ཡིས་ཡུ་ཀེ་རེན་ལ་དཔལ་འབྱོར་གྱི་རོགས་རམ། ཡུ་རོབ་ཀྱི་སྒོར་མོ་ཡུ་རོ་ཐེར་འབུམ་གཅིག་དང་དུང་ཕྱུར་གཅིག། ཡང་མཚོན་ལྡན་ལྕགས་ཁྲབ་དམག་འཁོར་སུམ་ཅུ་སོ་དྲུག་དང་མེ་རྫས་ཆིག་འབུམ་ཉིས་ཁྲི། མཁའ་དབྱིངས་སྲུང་སྐྱོབ་ཀྱི་འཕྲུལ་ཆས་འཕར་མ་གཉིས་བཅས་མཁོ་སྤྲོད་བྱེད་ཀྱི་ཡོད་ཅེས་གསུངས་ཡོད་འདུག། ཡུཀ་རེན་གྱིས་ཟླ་བ་སྔོན་མ་དབྱིན་ཇི་དང་མཉམ་དུ་དེ་འདྲའི་སྲུང་སྐྱོབ་ཀྱི་མཐུན་གྲོས་གཞན་ཞིག་བཞག་ཡོད་པས་ཡུལ་དེས་ད་རེས་ཇར་མ་ནི་དང་མཉམ་དུ་བཞག་པའི་སྲུང་སྐྱོབ་ཀྱི་མཐུན་གྲོས་དེ་ནི་ཡུལ་དེས་ཡུ་རོབ་ཀྱི་ཡུལ་ཁག་ཚོ་དང་མཉམ་དུ་བཞག་པའི་སྲུང་སྐྱོབ་ཀྱི་མཐུན་གྲོས་གཉིས་པ་དེ་ཆགས་ཀྱི་ཡོད་པ་དང། སྐུ་ཞབས་ཛེ་ལན་སི་ཀི་མཆོག་གིས་ཁེ་ས་ཕྱི་དྲོ་ཧྥ་རན་སིའི་སྲིད་འཛིན་ཨི་མཱ་ནུ་ཨེལ་མེ་ཀ་རོན་མཆོག་དང་ལྷན་དུ་མཇལ་འཕྲད་གནང་པའི་སྐབས་ལ་དེ་འདྲའི་སྲུང་སྐྱོབ་ཀྱི་མཐུན་གྲོས་གཞན་ཞིག་ལ་མཚན་རྟགས་བཀོད་གནང་འདུག། སྐུ་ཞབས་ཟེ་ལན་སི་ཀི་ཡིས་ཕྱིས་སུ་གསར་འགོད་པ་ཚོར་བཀའ་མོལ་གནང་བའི་སྐབས་ལ་ང་ཚོ་ཡུཀ་རེན་གྱིས་ད་ལྟ་བར་དུ་ལོ་རྒྱུས་ཀྱི་དོན་སྙིང་དང་ལྡན་པའི་མཐུན་གྲོས་གལ་ཆེ་འདི་འདྲར་མིང་རྟགས་བཀོད་མྱོང་མེད་ཅེས་གསུངས་ཏེ་ཇར་མ་ནི་དང་ཧྥ་རན་སི་གཉིས་དང་མཉམ་དུ་བཞག་པའི་སྲུང་སྐྱོབ་ཀྱི་མཐུན་གྲོས་དེ་ཚོར་བསྔགས་བརྗོད་གནང་བཞག་སྲུང་སྐྱོབ་ཀྱི་མཐུན་གྲོས་དེ་ཚོ་ནི་ཡུཀ་རེན་གྱིས་ཨུ་རུ་སུར་གདོང་ལེན་བྱ་རྒྱུར་གོ་མཚོན་ལག་ཆ་མི་འདེང་བ་དང་དམག་མི་ཉུང་དྲགས་པའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐབས་འདིར་ཡུལ་དེས་ཨུ་རུ་སུར་གདོང་ལེན་མུ་མཐུད་བྱ་རྒྱུའི་ལན་བརྡ་སྤྲད་པ་ཞིག་ཡིན་པ་དང། ཇར་མ་ནིའི་སྲིད་བློན་ཤོལ་མཆོག་གིས་ཁེ་ས་མཐུན་གྲོས་ལ་མཚན་རྟགས་བཀོད་པའི་མཛད་སྒོའི་སར

ལོ་གཉིས་འགྲོ་གི་ཡོད་རུང་ང་ཚོས་ཡུག་ཀེ་རན་ལ་རོགས་རམ་བྱེད་རྒྱུ་མཚམས་འཇོག་བྱ་རྒྱུ་ལྟ་བཞག་ད་དུང་རོགས་རམ་བྱེད་རྒྱུ་ཤུགས་ཆེ་རུ་གཏོང་གི་ཡོད་ཅེས་གསུངས་ཏེ་ཨུ་རུ་སུའི་སྲིད་འཛིན་ཕུ་ཏིན་ལ་ལན་བརྡ་གསལ་པོ་ཞིག་སྤྲད་གནང་བཞག། Germany སྲིད་བློན Scholz མཆོག་གིས་གསུངས་གསལ་ལ་ཁོང་གི་ཡུལ་གྱིས་ད་ལྟ་བར་དུ་ཡུག་ཀེ་རན་ལ་ཡུ་རོབ་ཀྱི་སྒོར་མོ་ཡུ་རོ་ཐེར་འབུམ་ཉི་ཤུ་རྩ་བརྒྱད་གནས་པའི་དྲག་ཆས་གོ་མཚོན་གྱི་རོགས་རམ་སྤྲད་ཡོད་པ་དང། ཇར་མ་ནི་ཡིས་རང་ཉིད་ཀྱི་སྲུང་སྐྱོབ་ཀྱི་རོགས་རམ་དེ་ཚོ་རྗེས་མའི་ལོ་བཅུའི་ནང་སྤྲད་ཀྱི་ཡོད་པ་དང། ཨུ་རུ་སུས་ད་ལྟ་ཡུག་ཀེ་རེན་གྱི་ཐོག་ལ་རྒྱབ་བཞིན་པ་དང་ཕྱིས་འབྱུང་ཡུག་ཀེ་རེན་གྱི་ཐོག་ལ་རྒྱབ་སྲིད་པ་འགོག་རྒྱུར། ཇར་མ་ནི་ཡིས་ཡུག་ཀེ་རེན་ལ་དྲག་ཆས་གོ་མཚོན་གྱི་བཟོ་གྲྭ་ཞིག་གསར་རྒྱག་བྱ་རྒྱུར་རོགས་རམ་བྱེད་འཆར་ཡོད་གསུངས་བཞག། ཇར་མ་ནི་ཡིས་ཡུ་ཀེ་རེན་ལ་སྲུང་སྐྱོབ་ཀྱི་རོགས་རམ་བྱ་རྒྱུའི་མཐུན་གྲོས་བཞག་པ་དེ་ནི་ཇར་མ་ནི་དང་ཨ་མི་རི་ཀ་ཧྥ་རན་སི་དབྱིན་ཇི་སོགས་བཟོ་ལས་ཡར་ཐོན་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཆེས་མཐོའི་དབུ་ཁྲིད་རྣམ་པ་ཚོས་སྔ་ལོའི་ཕྱི་ཟླ་བདུན་པའི་ནང་ལ་ལི་ཐུ་ཨེ་ནི་ཡའི་རྒྱལ་ས་ཝིལ་ནི་ཡེས་ནང་ལ་ཆེས་མཐོའི་ལྷན་འཛོམས་གནང་པའི་སྐབས་ལ་བཟོ་ལས་ཡར་ཐོན་འབྱོར་ལྡན་རྒྱལ་ཁབ་ཚོས་ཡུ་ཀེ་རེན་ལ་རོགས་རམ་སྤྲད་རྒྱུ་ཤུགས་ཆེ་རུ་གཏང་དགོས་པའི་གྲོས་མཐུན་དེ་ལག་བསྟར་བྱས་པ་ཞིག་ཡིན་འདུག། སྲིད་བློན་ཤོལ་མཆོག་གིས་དེ་རིང་གཟའ་སྤེན་པའི་ཉིན Germany གྲོང་ཁྱེར Munich ནང་ལ་རྒྱལ་སྤྱིའི་སྲུང་སྐྱོབ་དང་ཕྱི་འབྲེལ་ཐབས་ཇུས་ཀྱི་ལོ་རེའི་ཆེས་མཐོའི་ལྷན་འཛོམས་ཤིག་གནང་གི་ཡོད་པ་དེའི་སར་ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་པ་ལྕམ Kamala Harris མཇལ་འཕྲད་གནང་སྟེ་ཡུཀ་རེན་ལ་སྲུང་སྐྱོབ་ཀྱི་རོགས་རམ་སྤྲོད་ཕྱོགས་ཀྱི་སྐོར་ལ་བཀའ་གྲོས་གནང་འཆར་ཡོད་པ་དང། ལྷན་འཛོམས་དེའི་སར་ཡུཀ་རེན་གྱི་སྲིད་འཛིན་མཆོག་གིས་ཨུ་རུ་སུས་ཁོང་གི་ཡུལ་གྱི་ཐོག་ལ་དམག་འཁྲུག་བརྒྱབ་སྟེ་ལོ་གསུམ་པ་དེ་འགོ་འཛུགས་བྱེད་གྲབས་ཡོད་པའི་སྐབས་འདིར་ནུབ་ཕྱོགས་ཡུལ་ཁག་ཚོས་རོགས་རམ་སྤྲད་པ་ཤུགས་ཆེ་རུ་གཏང་དགོས་པའི་འབོད་སྐུལ་ནན་ཆེ་གནང་འཆར་ཡོད་པ་དང་ཡུཀ་རེན་ལ་དྲག་ཆས་གོ་མཚོན་མི་འདེང་པའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐབས་འདིར་ཨུ་རུ་སུས་གོ་སྐབས་བླངས་ཏེ་དེང་སང་ཡུཀ་རེན་གྱི་ཤར་ཕྱོགས་ཀྱི་གྲོང་ཁྱེར Avdiivka ཐོག་ལ་དཔུང་རྒོལ་ཤུགས་ཆེ་བྱེད་ཀྱི་ཡོད་འདུག་ཨ་མི་རི་ཀས་ཡུཀ་རེན་ལ་སྲུང་སྐྱོབ་ཀྱི་རོགས་རམ་ཌོ་ལར་ཐེར་འབུམ་དྲུག་ཅུ་སྤྲད་རྒྱུའི་གྲོས་འཆར་དེར་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་གོང་མས་མོས་མཐུན་རྒྱབ་སྐྱོར་གནང་གྲུབ་ཡོད་རུང་ཡིན་ན་ཡང། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་འོག་མས་དེར་མོས་མཐུན་རྒྱབ་སྐྱོར་གནང་གི་ཡོད་མེད་ད་ལྟ་ཏན་ཏན་མེད་པ་རེད། ཨ་མི་རི་ཀས་ཡུ་ཀེ་རེན་ལ་སྲུང་སྐྱོབ་ཀྱི་རོགས་རམ་སྤྲད་རྒྱུ་གལ་ཆེ་ཡོད་པའི་སྐོར་ལ་ནན་བརྗོད་གནང་རྒྱུར་ཇར་མ་ནིའི་སྲིད་བློན་སྐུ་ཞབས་ཤོལ་མཆོག་ད་རེས་ཉེ་དུས་བདུན་ཕྲག་སྔས་མར་ཆེད་མངགས་ཕོ་བྲང་དཀར་པོར་འཚམས་འདྲིའི་གཟིགས་སྐོར་ལ་ཕེབས་ཡོད་པ་དང་ཁོང་གིས་རང་ཉིད་ཀྱི་གཟིགས་སྐོར་དེའི་སྐབས་ལ་ཨ་མི་རི་ཀ་ནི་འཛམ་གླིང་གི་རྒྱལ་ཁབ་སྟོབས་ཆེན་ཤུགས་ཆེ་ཤོས་དེ་ཡིན་པ་དང། ཡུག་ཧྲེན་གྱིས་རང་ཉིད་སྲུང་སྐྱོབ་བྱ་རྒྱུར་ཨ་མི་རི་ཀས་རོགས་རམ་སྤྲད་རྒྱུ་གལ་ཆེ་ཡོད་པ་དང་འཇར་མ་ནི་ཡིས་རང་ཉིད་ཀྱི་འཁོས་ཀ་ལ་དཔགས་ཏེ་རོགས་རམ་ཡུག་ཧྲེན་ལ་རོགས་རམ་སྤྲོད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། འཇར་མ་ནི་ནི་ད་ལྟའི་ཆར་ཡུག་ཧྲེན་ལ་དཔལ་འབྱོར་གྱི་རོགས་རམ་ཤུགས་ཆེ་ཤོས་སྤྲད་མཁན་ཨ་མི་རི་ཀའི་རྗེས་ལ་རྒྱལ་སྤྱིའི་རྒྱལ་ཁབ་ཨང་གཉིས་པ་དེ་ཡིན་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན། འདི་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཨ་མེ་རི་ཁའི་སྲིད་འཛིན་ཟུར་པ Donald Trump མཆོག་གིས་ནུབ་ཆིངས་སྒྲིག་འཛུགས་ལ་སྡིགས་ར་བསྐུལ་ཡོད་པ་དེ་ལ་མིའུ་ནིཀ་བདེ་འཇགས་ལྷན་ཚོགས་སྐབས་སུ་ཨ་མི་རི་ཀའི་སྲིད་འཛིན་གཞོན་པ་ལྕམ་ཀ་མ་ལ་ཧ་རི་སི་མཆོག་ནས་ཨ་མི་རི་ཀས་ནུབ་ཆིངས་སྒྲིག་འཛུགས་ལ་མུ་མཐུད་ནས་སྲུང་སྐྱོབ་བྱ་རྒྱུ་ཡིན་ཞེས་ནན་བརྗོད་གནང་ཡོད་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་བསྟན་འཛིན་ལྷུན་འགྲུབ་ལགས་ནས་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་གནང་གི་རེད། ཉེ་དུས་ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump གྱིས་རང་ཉིད་སྲིད་འཛིན་བསྐྱར་དུ་བྱེད་རྒྱུར་འོས་བསྡུའི་ལས་འགུལ་སྤེལ་ཡོད་པ་དེའི་སྐབས། བྱང་ཨཊ་ལན་ཀྲིག་དམག་དོན་སྤྱི་ཆིངས་སྒྲིག་འཛུགས་ནེ་ཀྲོ་གི་ཚོགས་མི་ཚོས། རང་ཉིད་སྲུང་སྐྱོབ་ཡོང་རྒྱུར་ལོ་རེ་དོད་སྤྲོད་དགོས་པ་དང། དེ་ལྟར་མ་སྤྲད་པ་ཡིན་ན། ཨ་མི་རི་ཀས་སྲུང་སྐྱོབ་བྱེད་ཀྱི་མིན་ལ། ལྷག་དོན་དུ་རྒྱལ་ཁབ་གཞན་སུ་འདྲ་ཞིག་གིས། ཚོགས་མི་དེའི་ཐོག་གཏོར་རྒོལ་བྱས་ཀྱང། དེ་ལྟར་བྱེད་བཅུག་གི་ཡིན་ཅེས་འགྲེལ་བརྗོད་བྱས་ཡོད་པ་དེ་ནི། ཨུ་རུ་སུའི་འགོ་ཁྲིད་ཕུ་ཀྲིན་གྱི་འདོད་པ་བསྒྲུབས་པ་ཞིག་ཡིན་པ་ཚོགས་མི་གཞན་ཚོས་ཡིད་ཆེས་བྱས་ཏེ་བློ་འཚབ་ཤུགས་ཆེ་བྱེད་ཀྱི་ཡོད་པ་རེད། འོན་ཀྱང། རེས་གཟའ་པ་སངས་ཉིན་འཇར་མི་ནི་ནང་ལོ་རེའི་མུ་ནིག་བདེ་འཇགས་ལྷན་ཚོགས་དབུ་འབྱེད་ཀྱི་གསུང་བཤད་སྐབས། ཨ་མི་རི་ཀའི་སྲིད་འཛིན་སྐུ་གཞོན་པ་ལྕམ་ཁེ་མ་ལ་ཧ་རིས་ཡིས། ཨ་མི་རི་ཀས་ནེ་ཏོ་མུ་མཐུད་སྲུང་སྐྱོབ་བྱེད་རྒྱུ་ཡིན་ལ།

ང་ཚོར་རྒྱལ་སྤྱིའི་བདེ་འཇགས་ཀྱི་གནད་དོན་ཆེད་དུ་ནེ་ཀྲོ་དེ་ནི་ཤིན་ཏུ་ནས་གནད་འགག་ཆེན་པོ་ཆགས་ཡོད་ལ། དེ་ལྟར་ཡིན་པ་བཞིན། སྲིད་འཛིན་བཱའི་ཏན་དང་ང་ཉིད་གཉིས་ཀྱིས་རྩ་ཆེའི་དམ་བཅའ་བཞག་ཡོད་པ་བཞིན་ནེ་ཀྲོ་སྲུང་སྐྱོབ་བྱེད་རྒྱུ་དེ་ནི་ལྕགས་ཀྱི་འབར་མ་དང་བརྟན་པོ་མུ་མཐུད་གནས་རྒྱུ་ཡིན་པ་རེད་ཅེས་གསུངས་ཡོད་པ་མ་ཟད། ཡང་ཁོང་གིས་དེའི་ཐོག་དེ་འདྲ་ཞིག་གསུངས་ཡོད་པ་རེད།

སྲིད་འཛིན་སྐུ་གཞོན་པ་ལྕམ་ཧེ་རི་སི་ཡིས་ད་རེས་མུའུ་ནིག་བདེ་འཇགས་ལྷན་ཚོགས་སུ་གསུང་བཤད་གནང་པ་དེ་ཐེངས་གསུམ་པ་ཆགས་ཀྱི་ཡོད་པ་དང། ཁོང་གིས་ཨ་མི་རི་ཀས་ནེ་ཏྲོ་དང་དམངས་གཙོའི་ལམ་ལུགས་དེ་མུ་མཐུད་སྲུང་སྐྱོབ་བྱེད་ཀྱི་རེད་ཅེས་གསུངས་ཡོད་པ་དང། ཁོང་གི་བཀའ་མོལ་དེ་ནི་གལ་སྲིད་ཌོ་ནལ་ཀྲམ་ཨ་མི་རི་ཀའི་སྲིད་འཛིན་བསྐྱར་དུ་ཆགས་པ་ཡིན་ན། ནེ་ཀྲོ་གི་ནུས་པ་ཆུང་དུ་གཏོང་རྒྱུ་ཡིན་པ་ཡུ་རོབ་ཀྱི་མཐུན་ཕྱོགས་ཀྱི་དབུ་ཁྲིད་དང་དེ་མིན་འཛམ་གླིང་གི་ཡུལ་གྲུ་མང་པོ་ཞིག་གིས་བློ་འཚབ་གནང་སྟེ་ཡུ་རོབ་ནས་ཡུ་རོབ་ནང་ཁོངས་དུ་བདེ་འཇགས་སྲུང་སྐྱོབ་བྱེད་མཁན་གྱི་མཐུན་ཕྱོགས་ཤིག་གསར་སྐྲུན་བྱ་རྒྱུའི་འཆར་གཞི་ཡང་འདིང་བཞིན་ཡོད་པའི་སྐབས་དེར་གསུང་བ་ཞིག་ཡིན་པ་རེད། དེ་ཡང་ལྕམ་ཧེ་རི་སི་ཡིས་གལ་སྲིད་ཨ་མི་རི་ཀས་ནེ་ཀྲོ་ནས་ཕྱིར་འཐེན་བྱས་པ་ཡིན་ན། དེ་ནི་ཨུ་རུ་སུའི་འགོ་ཁྲིད་ཕུའུ་ཀྲིན་ལ་དགོས་ཡག་དེ་ཆགས་པ་ཞིག་རེད། དེ་ལྟར་ལྐུགས་པ་ཡིན་ན་ཡང་འགྲིག་གི་མ་རེད། དེར་བརྟེན་ཨ་མི་རི་ཀའི་སྲིད་འཛིན་གྱིས་ད་ལྟ་བར་ཡུག་ཀྲེན་ལ་རྒྱབ་སྐྱོར་གང་ཅིའི་ཐོག་བྱེད་བཞིན་ཡོད་པ་དེས། ཕུའུ་ཀྲིན་གྱིས་ཡུག་ཀྲེན་ཐོག་གི་འཐབ་འཛིང་དེའི་ནང་ཕུའུ་ཀྲིན་ལ་ཕམ་ཉེས་ཤུགས་ཆེ་ཕྱིན་བཞིན་ཡོད་རེད་ཅེས་གསུངས་ཡོད་པ་རེད། དེ་ཡང་སྐུ་ཞབས་ཁམ་ཕོར་ཨེ་རོ་ཞུ་བ་ནི་ཡུ་རོབ་ན་ཡོད་པའི Crisis Group ཟེར་བའི་ཉམས་ཞིབ་བསྟི་གནས་ཁང་གི་ཉམས་ཞིབ་པ་ཡིན་པ་དང། ཁོང་གིས། དེ་སྔོན Trump སྲིད་འཛིན་ཡིན་པའི་སྐབས NATO མེད་པར་བཟོ་རྒྱུ་ཡིན་པ་བརྗོད་ཡོད་པ་དེ། ད་རེས་ཡུ་རོབ་ན་བློ་འཚབ་དེ་བསྐྱར་དུ་ཡོད་པ་རེད་དེ་གང་ཡིན་ཞུས་པ་ཡིན་ན་གལ་སྲིད་ཁོང་ལ་སྲིད་འཛིན་གྱི་རྒྱལ་ཁ་བསྐྱར་དུ་ཐོབ་པ་ཡིན་ན་དེ་ལྟར་བྱེད་རྒྱུ་ཡིན་པ་བློ་འཚབ་བྱེད་མཁན་ཡོད་པ་རེད། འོན་ཀྱང་རྩ་བའི་ཆ་ནས་ཨ་མི་རི་ཀ་ནི་ད་ལྟ་བར་འཛམ་གླིང་ནང་བཟང་ཕྱོགས་ཀྱི་ཆེད་དུ་སྣེ་ཁྲིད་གནང་མཁན་དེ་ཡིན་པ་དེས་དེ་མུ་མཐུད་གནས་རྒྱུ་ཡིན་པ་ངོས་འཛིན་ཡང་བྱེད་མཁན་མང་པོ་ལྷག་ཡོད་རེད་ཅེས་འགྲེལ་བརྗོད་གནང་འདུག་པར་བརྟེན། སྲིད་འཛིན་གཞོན་པ་ལྕམ་ཧེ་རི་སི་ཡིས་ད་རེས་ཀྱི་ལྷན་ཚོགས་དེའི་སྐབས་དེ་འདྲ་ཞིག་བསྐྱར་དུ་གསུངས་ཡོད་པ་རེད།

གསུངས་ཡོད་པ་དེའི་སྐབས། ནུབ་ཕྱོགས་ཀྱི་བདེ་འཇགས་དང་ཕྱི་འབྲེལ་མི་སྣ་གཙོས་པའི་མཐོ་རིམ་མི་སྣ་བརྒྱ་ལྷག་མཉམ་འཛོམས་གནང་བཞིན་ཡོད་པས། ལྷན་ཚོགས་དེའི་ཚོགས་མི་ཚོས་སྲིད་འཛིན་སྐུ་གཞོན་པའི་བཀའ་མོལ་དེར་དགའ་བསུ་ཤུགས་ཆེན་ཐོབ་ཡོད་པ་རེད། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། ཨ་མི་རི་ཀ་དང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རི་རླུང་འཕྲིན་ཁང་ཡིན། རྒྱ་ནག་དང་ཨུ་རུ་སུ་དབྱིན་ཡུལ་དང་ཨ་མི་རི་ཀ་བཅས་ཀྱི་དབར་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་དུ་མཚོ་དམར་པོའི་ཁུལ་དུ་འཇིགས་སྐུལ་དྲག་སྤྱོད་པའི་གཏོར་རྒོལ་ཡོང་གི་ཡོད་པ་དེ་ཚོའི་ཐོག་ལ་ཁ་གཏད་བཅག་ཕྱོགས་ཀྱི་ཐད་ལ་རྩོད་གཞི་མང་པོ་ཞིག་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་བདེ་ཆེན་རྒྱ་མཚོ་ལགས་སྙན་སྒྲོན་ཞུས་གནང་གི་རེད། མཉམ་འབྲེལ་རྒྱལ་ཚོགས་ལ་བཅའ་བཞུགས་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་གཞོན་པ་རོ་བྷེ་ཏོ་ཝོ་ཏུ་དང་དབྱིན་ཇིའི་གཞུང་ཚབ་ཆེན་མོ་སྦར་སྦ་ར་ཝོ་ཏུ་ཝོ་ཏུ་ཡིས་ཚུར་སྣང་ལན་འཇལ་གནང་ནས་གསུངས་དོན་ཧུ་ཐིའི་དྲག་འཐབ་པས་རྒོལ་རྡུང་བྱས་པ་དེ་ཁྲིམས་འགལ་ཞིག་ཡིན་པ་དང་ཨ་རི་དང་དབྱིན་ཇིས་ཡེ་མེན་གྱི་ངོ་ལོག་དམག་དཔུང་ལ་བྱ་ཐབས་སྤེལ་བ་དེ་འོས་ཤིང་འཚམ་པའི། ཁྲིམས་མཐུན་གྱི་ལས་འགུལ་ཞིག་དང་རང་སྲུང་ཞིག་ཡིན་པའི་གསལ་སྟོན་གནང་ཡོད་པ་རེད། དབྱིན་ཇིའི་གཞུང་ཚབ་ཆེན་མོ Wood Ward ཡིས་གསལ་སྟོན་གནང་དོན་ཧུ་ཐི་དྲག་འཐབ་པས་རྒོལ་རྡུང་བྱེད་ཡུལ་དེ་ནི་ས་གཞི་རིལ་པོའི་སྐྱེལ་འདྲེན་ལས་ཡིན་པ་དང་དེའི་ནང་ས་ཁུལ་ལ་མཁོ་འདོན་བྱེད་པའི་ཟས་རིགས་དང་མི་ཆོས་རིང་ལུགས་ཀྱི་རོགས་རམ་གྱི་དངོས་རྫས་ཡོད་པའི་གསལ་སྟོན་གནང་ཡོད་པ་རེད།

ཤུགས་ཆེར་འགྲོ་བ་དེས་ས་ཁུལ་གྱི་ཛ་དྲག་གི་དུས་བབ་འཕར་སྣོན་ཡོང་གི་ཡོད་པས་དེར་བརྟེན་ཡེ་མེན་གྱི་ཞི་བདེའི་འབད་བརྩོན་གྱི་མྱུར་ཚད་དལ་དུ་འགྲོ་གི་ཡོད་པའི་གསལ་སྟོན་གནང་ཡོད་རེད། ཉེ་བའི་གཟའ་འཁོར་ཁ་ཤས་ནང་ཨ་མི་རི་ཀ་དང་དབྱིན་ཇི་ཁོང་ཚོའི་མནའ་མཐུན་གྱི་རྒྱབ་སྐྱོར་འོག། ཧུ་ཐི་དྲག་འཐབ་པའི་མེ་ཤུགས་འཕུར་མདའི་མཛོད་ཁང་དང་འཕེན་གཏོང་བྱེད་ཡུལ་ལྟེ་གནས་ལ་མཁའ་ཐོག་ནས་རྒོལ་རྡུང་བཏང་གནང་ཡོད་པ་རེད། ཨ་མི་རི་ཀའི་དམིགས་བསལ་སྐུ་ཚབ་རོ་བྷེ་ཏོ་ཝོ་ཏུ་ཡིས་གསལ་སྟོན་གནང་དོན། སྤྱི་ལོ་ཉིས། སྟོང་བཅུ་བཞི་ལོ་ནས་བཟུང་ཨི་རན་གྱིས་ཧུ་ཐི་དྲག་འཐབ་པར་སྔོན་ཐོན་གྱི་གོ་མཚོན་སྔར་ལས་མང་བ་ཞིག་མཁོ་འདོན་བྱེད་ཀྱི་ཡོད་པས་གོ་མཚོན་དེ་དག་ཚོང་ལས་གྲུ་གཟིངས་ལ་རྒོལ་རྡུང་བྱེད་རྒྱུའི་ཐོག་བེད་སྤྱོད་བྱེད་ཀྱི་ཡོད་པ་རེད་ཞེས་དང་ཡང་ཁོང་ནས་ཧུ་ཐི་དྲག་འཐབ་པས་མཚོ་དམར་པོ་བརྒྱུད་ནས་འགྲོ་མཁན་ས་གཞི་རིལ་པོའི་མཚོ་འགྲུལ་ལ་འགོག་རྐྱེན་བཟོ་རྒྱུའི་རེ་ངན་བཅངས་ཀྱི་ཡོད་པས་རྒྱལ་ཁབ་ཡོངས་ལ་འབོད་སྐུལ་གནང་དོན་ཨི་རན་གྱི་འགོ་ཁྲིད་ལ་གནོན་ཤུགས་སྤྲད་ནས་ཧུ་ཐི་དྲག་འཐབ་པ་བཀག་སྡོམ་གྱིས་རང་སྣང་གང་དྲན་གྱིས་རྒོལ་རྡུང་བྱེད་པ་དེ་མཚམས་འཇོག་བྱེད་དུ་བཅུག་དགོས་པ་རེད་ཞེས་གསལ་སྟོན་གནང་ཡོད་པ་རེད། ཨུ་རུ་སུའི་འཐུས་ཚབ Polyans ཀྱི་ཡིས་མིག་སྔའི་དུས་བབ་ཀྱི་རྩ་བ་དེ་ནི་ཧ་མ་སི་ཡིས་ཟླ་བ་བཅུ་པའི་ཚེས་བདུན་ཉིན་གློ་བུར་དུ་དབྱི་སི་རལ་གྱི་ལྷོ་ཕྱོགས་ལ་རྒོལ་རྡུང་བྱས་པའི་རྗེས་ལ་དབྱི་སི་རལ་གྱིས་ག་ཛའི་ནང་དམག་དོན་ལས་འགུལ་སྤེལ་བ་དེར་ཧུ་ཐིའི་དྲག་འཐབ་པ་ཚུད་པའི་དཀྱིལ་ཤར་ས་ཁུལ་ལ་ཚུར་སྣང་ལན་འཇལ་རྒྱུན་མཐུད་བྱུང་ཡོད་པ་དེ་ཡིན་པའི་གསལ་སྟོན་བྱས་ཡོད་པ་རེད། ཡེ་མེན་གྱི་ནང་འཁྲུག་དེ་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་འགོ་ཚུགས་པ་དང་ཧུ་ཐིའི་དྲག་འཐབ་པས་བྱང་ཕྱོགས་ནས་རྟེན་གཞི་བྱས་ནས་ཚུར་རྒོལ་བྱས་ནས། རྒྱལ་སྤྱིས་ངོས་འཛིན་བྱེད་པའི་སྲིད་གཞུང་ས་ནཱ་ནས་ཕྱིར་ཕུད་བྱས་ཡོད་པ་རེད། ཡེ་མེན་ནི་ཨ་རབ་ས་ཁུལ་ནང་ཆེས་དབུལ་ཞིང་ཕོངས་པའི་རྒྱལ་ཁབ་ཞིག་ཡིན་པ་རེད། དམག་འཁྲུག་དེས་ཡེ་མེན་ལ་རྩ་མེད་རང་བཞིན་གྱི་རྡུང་རྡེག་ཕོག་ནས་འཛམ་གླིང་ཐོག་ཆེས་ཚབས་ཆེ་ཤོས་ཀྱི་མི་སྤྱོད་ཀྱི་གནོད་འཚེ་ཕོག་ཡུལ་གྱི་གྲས་གཅིག་ཡིན་པ་རེད།

ཚོད་དཔག་བྱས་ན་མི་ཁྲི་ཚོ་ཆིག་སྟོང་བདུན་བརྒྱ་དྲུག་ཅུ་ཙམ་ཞིག་ཚབས་ཆེའི་འབྲུ་རིགས་མི་འདང་བའི་བཀྲེས་ལྟོགས་ཀྱི་ངང་ལ་གནས་རྒྱུ་དང་ཕྱེད་ཀ་ཙམ་ཟིན་པའི་ཕྲུ་གུ་ལོ་ལྔའི་མན་ཆད་ཀྱི་འཚར་ལོངས་རྒྱུན་ལྡན་ལྟར་ཡོང་ཐུབ་ཀྱི་མེད་པའི་གསལ་སྟོན་གནང་བཞག་ད་དུང་ཁོང་ནས་གསུངས་དོན། ན་ནིང་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་སྤྱོད་རིང་ལུགས་ཀྱི་རོགས་རམ་གྱི་འཆར་གཞི་ཨ་སྒོར་དུང་ཕྱུར་བཞི་བཅུ་ཞེ་གསུམ་ཡིན་པ་དེ་བརྒྱ་ཆ་བཞི་བཅུ་ཙམ་མ་གཏོགས་དངོས་སུ་ལག་སོན་བྱུང་མེད་པ་རེད།

ཞི་བདེ་རྒྱ་མཚོའི་མངའ་ཁོངས་རྒྱལ་ཁབ་ཁག་ཅིག་ལ་ཨ་མི་རི་ཀའི་རོགས་རམ་མཁོ་སྤྲོད་བྱེད་རྒྱུའི་འཆར་གཞི་དེ་ཨ་རིའི་གྲོས་ཚོགས་ཀྱིས་གང་མྱུར་གཏན་འབེབས་བྱ་དགོས་ལུགས་མངའ་ཁུལ་གྱི་རྒྱལ་ཁབ་ཚོས་ཉེན་བརྡ་བཏང་གི་ཡོད་པ་དང། དེ་ལྟར་མ་ཐུབ་པ་ཡིན་ན་རྒྱ་ནག་གཞུང་གིས་མངའ་ཁོངས་ཀྱི་རྒྱལ་ཁབ་ཚོ་ལ་ཤུགས་རྐྱེན་སྤྲད་ཐབས་བྱས་ཏེ་ཐེ་ཝན་དང་ཕྱི་འབྲེལ་འབྲེལ་ལམ་ཡོད་པའི་མངའ་ཁོངས་ཀྱི་རྒྱལ་ཁབ་ཚོས་ཐེ་ཝན་དང་འབྲེལ་ལམ་བཅད་ཐབས་བྱེད་བཞིན་ཡོད་པའི་གནས་ཚུལ་ཡང་ཐོན་ཡོད་པ་རེད། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ Federated State of Micronesia དང Marshall Island དེ་ག་ནང་བཞིན Palau གསུམ་ལ་ཨ་མི་རི་ཀས་ལོ་ངོ་ཉི་ཤུར་སླར་ཡང་རོགས་རམ་མཁོ་སྤྲོད་བྱེད་རྒྱུའི་གྲོས་མཐུན་ཞིག་གཏན་འབེབས་བྱུང་ཡོད་པ་དང། གྲོས་མཐུན་དེའི་ནང་ཨ་མི་རི་ཀས་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་ཚོ་ལ་དཔལ་འབྱོར་གྱི་རོགས་རམ་མཁོ་སྤྲོད་བྱེད་རྒྱུ་དང། དེའི་ཚབ་ལ་མངའ་ཁུལ་གྱི་གོང་ཞུས་རྒྱལ་ཁབ་ཚོས་འཐབ་ཇུས་ཀྱི་གལ་གནད་ཆེ་བའི་ས་གནས་ཁག་ཨ་མི་རི་ཀའི་དམག་མིས་བེད་སྤྱོད་བྱེད་རྒྱུའི་གོ་སྐབས་སྤྲད་རྒྱུའི་ཐག་གཅོད་བྱུང་ཡོད་པ་རེད། གྲོས་མཐུན་དེ་ལ་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་གཉིས་ཀས་རྒྱབ་སྐྱོར་བྱེད་ཀྱི་ཡོད་པར་ལྟོས་མེད་མངའ་ཁོངས་རྒྱལ་ཁབ་ཚོ་ལ་ད་ཕན་ཨ་མི་རི་ཀའི་རོགས་རམ་མཁོ་སྤྲོད་ཐུབ་མེད་པ་རེད། རྒྱལ་ཁབ་གསུམ་ལ་ཨ་མི་རི་ཀས་ལོ་ལྟར་ཨ་སྒོར་ཐེར་འབུམ་གཉིས་དང་ཚེག་གསུམ་མཁོ་སྤྲོད་བྱེད་རྒྱུའི་འཆར་གཞི་ཡོད་པ་རེད། ཨ་མི་རི་ཀས་ཡུཀ་རེན་དང་ཨི་ཟི་རལ་དེ་ག་ནང་བཞིན་ཐེ་ཝན་སོགས་ལ་ཨ་སྒོར་ཐེར་འབུམ་དགུ་བཅུ་གོ་ལྔའི་རོགས་རམ་མཁོ་སྤྲོད་བྱེད་རྒྱུའི་འཆར་གཞིའི་ཁོངས་སུ་ཞི་བདེ་རྒྱ་མཚོའི་མངའ་ཁོངས་ཀྱི་རྒྱལ་ཁབ་ཚོ་ལ་རོགས་རམ་མཁོ་སྤྲོད་བྱེད་རྒྱུའི་དངུལ་འབོར་དེ་ཡང་བཅུག་ཡོད་པ་དང། གཟའ་འཁོར་སྔོན་མ་གོང་ཞུས་རྒྱལ་ཁབ་ཚོ་ལ་རོགས་རམ་མཁོ་སྤྲོད་བྱེད་རྒྱུའི་གྲོས་མཐུན་དེ་ཨ་མི་རི་ཀའི་གྲོས་ཚོགས་གོང་མས་གཏན་འབེབས་རྒྱབ་སྐྱུར་བྱས་ཡོད་པ་རེད། ཨ་མི་རི་ཀ་དང་ཞི་བདེ་རྒྱ་མཚོའི་མངའ་ཁོངས་རྒྱལ་ཁབ་ཚོའི་གྲོས་མཐུན་དེ་ཇི་ཙམ་གལ་གནད་ཆེན་པོ་ཡིན་པའི་སྐོར་གོང་ཞུས་རྒྱལ་ཁབ་ཚོའི་འགོ་ཁྲིད་ཚོས་ཨ་མི་རི་ཀའི་གྲོས་ཚོགས་དང་སྲིད་གཞུང་གཉིས་ལ་ཡང་ཡང་ནན་སྐུལ་བྱེད་ཀྱི་ཡོད་པ་དང། གཟའ་འཁོར་སྔོན་མ་རྒྱལ་ཁབ་གསུམ་གྱི་འགོ་ཁྲིད་ཚོས་ཨ་མི་རི་ཀའི་གྲོས་ཚོགས་གོང་མ་ལ་ཟུང་འབྲེལ་གྱི་ཡི་གེ་ཞིག་བཏང་བའི་ནང་ལ། ཨ་མི་རི་ཀའི་གྲོས་ཚོགས་ཀྱིས་རྒྱལ་ཁབ་དེ་རིགས་ལ་རོགས་དངུལ་དུས་ཐོག་གནང་མ་ཐུབ་པ་དེས་རྒྱལ་ཁབ་དེ་རིགས་ནང་གི་མི་མང་ཁྲོད་ལ་བློ་འཚབ་གསར་བ་སྐྱེ་སློང་བྱེད་ཀྱི་ཡོད་པ་དང་འབྲེལ་ཞི་བདེ་རྒྱ་མཚོའི་མངའ་ཁོངས་ཀྱི་རྒྱལ་ཁབ་གཞན་ཚོས་གོ་སྐབས་དེ་བེད་སྤྱོད་ལོག་པ་བྱེད་ཐབས་བྱེད་ཀྱི་ཡོད་ཅེས་ནན་སྐུལ་བྱས་འདུག། སོང་ཙང་ཨ་མི་རི་ཀའི་གྲོས་ཚོགས་ཀྱིས་རོགས་དངུལ་དེ་གང་མྱུར་གཏན་འབེབས་རྒྱུ་ཡོད་པ་དེ་གལ་ཆེན་པོ་ཇི་ཙམ་ཆགས་བཞིན་པ་དེ་ང་ཚོས་སླར་ཡང་ནན་སྐུལ་བྱེད་ཀྱི་ཡོད་ཅེས་ཨ་རིའི་གྲོས་ཚོགས་ལ་ཡི་གེ་བཏང་བའི་ནང་ལ་གསལ་གྱི་ཡོད་པ་རེད། ཡང་པཱ་ལུའོ་རྒྱལ་ཁབ་ཀྱི་སྲིད་འཛིན་སུ་རང་གེལ་ཝིབས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་ལ་ཡི་གེ་བཏང་བའི་ནང་ལ། ཨ་མི་རི་ཀའི་གྲོས་ཚོགས་ཀྱིས་དུས་ཐོག་ལ་རོགས་དངུལ་དེ་མཁོ་སྤྲོད་མ་ཐུབ་པ་དེས་རྒྱ་ནག་ལ་ཁེ་ཕན་འབྱུང་བཞིན་ཡོད་པ་དང་ཐེ་ཝན་དང་པཱ་ལུའོ་གཉིས་ཀྱི་ཕྱི་འབྲེལ་འབྲེལ་ལམ་བཅད་རྒྱུར་པཱ་ལུའོ་གི་ཆབ་སྲིད་པ་ཁག་ཅིག་གིས་རྒྱ་ནག་གི་རོགས་རམ་ལེན་འདོད་བྱེད་བཞིན་ཡོད་པ་ཡང་འགྲེལ་བརྗོད་བྱས་འདུག། གོང་ཞུས་རྒྱལ་ཁབ་གསུམ་གྱི་གླིང་ཆེན་ས་ཁྱོན་དེ་ནི་ཨ་མི་རི་ཀའི་ས་གནས་ཡོངས་ལས་གཞི་རྒྱ་ཆེ་བ་ཡོད་དུས། གྲོས་མཐུན་དེའི་ཐོག་ནས་ཨ་མི་རི་ཀས་ཧྭ་ཝེ་ནས་ཨེ་ཤི་ཡའི་བར་གྱི་ས་ཁྱོན་ཡོངས་རྫོགས་པ་སྟངས་འཛིན་བྱེད་རྒྱུའི་གོ་སྐབས་ཐོབ་ཀྱི་ཡོད་རེད་ཅེས་སྐུ་ཞབས་ཝིབས་ཀྱིས་མུ་མཐུད་ནས་ནན་བརྗོད་བྱས་ཡོད་པ་རེད། ཡང་ཨ་མི་རི་ཀའི་གྲོས་ཚོགས་ཀྱིས་ང་ཚོ་ལ་རོགས་རམ་མཁོ་སྤྲོད་བྱེད་རྒྱུའི་གྲོས་མཐུན་དེ་ཉི་མ་རེ་རེར་ཕྱིར་འགྱངས་བྱས་པ་དེ་ཚོད་ཀྱིས་རྒྱ་ནག་དམར་ཤོག་ཚོགས་པ་ལ་གོ་སྐབས་སྤྲད་བཞིན་ཡོད་པ་དང། དེ་ག་ནང་བཞིན་རྒྱ་ནག་ནས་རོགས་རམ་ལེན་འདོད་བྱེད་མཁན་ང་ཚོའི་ཆབ་སྲིད་མི་སྣ་ཁག་ཅིག་ལ་ཡང་གོ་སྐབས་སྤྲད་བཞིན་ཡོད་རེད་ཅེས་དང།

དཔེར་ན་འདི་ལོའི་འགོ་སྟོད་ཟླ་བ་དང་པོར་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་རྒྱལ་ཁབ་ནཱ་རུ་ཡིས་ཐེ་ཝན་དང་འབྲེལ་ལམ་བཅད་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་རྩ་གསུམ་ལོར་ཧོན་དུ་རས་ཀྱིས་ཐེ་ཝན་དང་ཕྱི་འབྲེལ་འབྲེལ་ལམ་བཅད་ཡོད་པ་རེད། ད་ལྟའི་ཆར་འཛམ་གླིང་རྒྱལ་ཁབ་བཅུ་གཅིག་ཙམ་གྱིས་ཐེ་ཝན་དེ་རང་བཙན་རྒྱལ་ཁབ་ལ་ངོས་འཛིན་བྱས་ཏེ་ཕྱི་འབྲེལ་འབྲེལ་ལམ་ཉར་གྱི་ཡོད་པ་དང་རྒྱལ་ཁབ་དེ་རིགས་མང་ཆེ་བ་ཀེ་རི་པི་ཡན་དང་ཞི་བདེ་རྒྱ་མཚོ་མངའ་ཁུལ་གྱི་རྒྱལ་ཁབ་ཁག་ཆགས་ཀྱི་ཡོད་པ་རེད། ཡང་ཕྱི་ལོ་ཉིས་སྟོང་ཉི་རྩ་གསུམ་ལོར་ཨ་རིའི་མཉམ་དུ་གོང་ཞུས་གྲོས་མཐུན་བཞག་པ་དེ་ནས་རོགས་དངུལ་གང་བྱུང་བ་དེ་མཱ་ཤལ་ཨ་ལན་རྒྱལ་ཁབ་ཀྱི་ལོ་འཁོར་གཅིག་གི་གཞུང་གི་འགྲོ་གྲོན་བརྒྱ་ཆ་ཉི་ཤུ་ཙམ་ཟིན་གྱི་ཡོད་པ་དང། དེ་ག་ནང་བཞིན་པཱ་ལུའོ་རྒྱལ་ཁབ་ཀྱི་ལོ་འཁོར་གཅིག་གི་གཞུང་གི་འགྲོ་གྲོན་ཁོངས་ནས་བརྒྱ་ཆ་སུམ་ཅུ་ཙམ་ཟིན་གྱི་ཡོད་པ་རེད། གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན། མེ་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ཨ་རིའི་རླུང་འཕྲིན་ཁང་ཡིན། ཨིན་ཌོ་ནེ་ཤི་ཡ་གི་ནང་ལོ་ངོ་ཉི་ཤུ་རྩ་ལྔའི་གོང་དུ་དམག་དཔུང་གིས་ཞི་བའི་མི་སེར་ཚོའི་ཐོག་ལ་གདུག་རྩུབ་བཏང་བའི་སྐབས་དེར་དམག་སྤྱི་ཡིན་པའི་འགན་འཁྲི་ཡོད་པ་ཞིག་ལ་ད་རེས་སྲིད་འཛིན་ལ་རྒྱལ་ཁ་ཐོབ་ཡོད་པ་དེར་མི་ཚོར་བློ་ཕམ་ཤུགས་ཆེ་ཡོང་གི་ཡོད་པ་དང། སྲིད་འཛིན་ཕོ་བྲང་མདུན་དུ་ངོ་རྒོལ་བྱས་ཡོད་པ་སོགས་ཀྱི་གནས་ཚུལ་ཞིག་བསྟན་འཛིན་ལྷུན་གྲུབ་ལགས་སྙན་སྒྲོན་ཞུ་གནང་གི་རེད། དེ་སྔོན་མི་ལོ་ཉི་ཤུ་རྩ་ལྔའི་གོང་ཁ་ཆེ་མང་ཤོས་ཡིན་པའི་ཡུལ་གྲུ་ཨིན་ཌོ་ནེ་ཤི་ཡ་དེ་བཞིན་སུ་ཧར་ཏོ་གི་སྲིད་དབང་སྒེར་གཅོད་པའི་སྲིད་དབང་བཟུང་བའི་སྐབས། སྲིད་གཞུང་ལ་ངོ་རྒོལ་བྱེད་མཁན་དང་དམངས་གཙོ་དང་རང་དབང་འགྲོ་བ་མིའི་ཐོབ་ཐང་ཐོག་ལ་རྩོད་ལེན་བྱེད་མཁན་ཡུལ་མི་ཧ་ཅང་མང་པོ་ཞིག་གི་ཐོག་སྲིད་གཞུང་གིས་གདུག་རྩུབ་དང་མང་པོ་ཞིག་བཙན་ཁྲིད་བྱས་ཏེ་རྗེས་སུ་ཁོང་ཚོ་མང་པོ་ཞིག་གར་སོང་ཆ་མེད་དུ་ཕྱིན་ཡོད་པའི་གནད་དོན་དེ་དང་འབྲེལ་བ་དམ་ཟབ་ཡོད་པ། སྐབས་དེ་དུས་ཀྱི་དམག་སྤྱི་ཡིན་པ་བུ་པོ་ལོ་སུ་རི་ཡན་ཆོ་ལ་རེས་གཟའ་ཕུར་བུ་ཉིན་ཡུལ་གྲུ་དེའི་སྲིད་འཛིན་ལ་རྒྱལ་ཁ་ཐོབ་ཡོད་པའི་གནས་ཚུལ་ཐོན་ཡོད་ཀྱང། རེས་གཟའ་ཕུར་བུ་ཉིན་གདུག་རྩུབ་ཕོག་པའི་ནང་མི་ཚོ་གཙོ་བོ་བྱས་པའི། དེ་མིན་ཁོང་ཚོའི་སྤུན་མཆེད་དང་ནང་མི། དེ་དང་ཆབས་ཅིག་ཏུ་དམངས་གཙོ་དང་འགྲོ་བ་མིའི་ཐོབ་ཐང་ཐད་འབད་བརྩོན་བྱེད་མཁན་ཚོས། ཁོང་ལ་སྲིད་འཛིན་གྱི་ཕོ་བྲང་གི་མདུན་དུ་ངོ་རྒོལ་ཤུགས་ཆེ་བྱས་ཡོད་པ་དང། ཁག་ཅིག་གིས་ལག་ཏུ་འཕྲེད་དར་དེ་རིགས་འཁྱེར་ཏེ། ང་ཚོའི་ནང་མི་ཚོར་དྲང་བདེན་བྱེད་དགོས། Prabowo Subianto སྲིད་འཛིན་ལ་འོས་ཀྱི་མ་རེད་ཅེས་ངོ་རྒོལ་ཤུགས་ཆེ་བྱས་ཡོད་པ། ས་གནས་སོགས་ནས་གནས་ཚུལ་བྱུང་བ་ཁག་ཅིག་གསར་འགྱུར་བརྒྱུད་ལམ་ཁག་གི་ལུང་དྲངས་ཏེ་འགྲེམས་སྤེལ་བྱས་འདུག་དེ་ཡང Prabowo Subianto ནི། ད་ལྟའི་སྲིད་འཛིན། Joko Widodo གི་རྒྱལ་སྲུང་བློན་ཆེན་ཡིན་པ་དང། ཁོང་གི་སྲིད་འཛིན་གཞོན་པའི་ཕྱག་རོགས་དེ་ཡང་ད་ལྟའི་སྲིད་འཛིན། Joko Widodo གི་བུ་ཡིན་སྟབས། ད་ལྟའི་སྲིད་འཛིན་དེར་མི་མང་ཚོས་དགའ་པོ་བྱེད་ཀྱི་ཡོད་པ་དེས། Prabowo Subianto ལ་སྲིད་འཛིན་གྱི་རྒྱལ་ཁ་ཐོབ་པའི་གོ་སྐབས་དེ་བྱུང་བ་རེད་ཅེས་ཆབ་སྲིད་ཉམས་ཞིབ་པ་སོགས་ཀྱིས་འགྲེལ་བརྗོད་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག་འོན་ཀྱང་སྲིད་འཛིན་གྱི་འོས་གྲངས་ཏག་ཏག་ག་ཚོད་ཐོབ་ཡོད་མེད་ད་ལྟའི་ཆར་གནས་ཚུལ་གསལ་པོ་ཐོན་མེད་ཀྱང། ཁོང་གིས་ཁོ་རང་ལ་རྒྱལ་ཁ་ཆེན་པོ་ཞིག་ཐོབ་ཡོད་པ་མི་དམངས་ཚོར་གསལ་བསྒྲགས་བྱས་ཡོད་པ་རེད། དེ་ཡང་ད་ལྟ་ལོ་གྲངས་བདུན་ཅུ་དོན་གཉིས་ལ་སླེབས་པ། Prabowo Subianto ནི་དེ་སྔོན་མི་ལོ་ཉི་ཤུ་རྩ་ལྔའི་གོང་སྟེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར Suharto གི་སྲིད་དབང་སྒེར་གཅོད་པའི་སྲིད་གཞུང་ལ་མི་མང་སྟོང་ཕྲག་མང་པོས་ངོ་རྒོལ་བྱས་ཡོད་པ་མ་ཟད། ལྷག་དོན་དུ་རང་དབང་དང་དམངས་གཙོ་འགྲོ་བ་མིའི་ཐོབ་ཐང་ཐོག་རྩོད་ལེན་བྱེད་མཁན་ཡུལ་མི་ཚོས་ངོ་རྒོལ་ཤུགས་ཆེ་བྱས་ཡོད་པའི་རྗེས་སུ Suharto གི་སྲིད་གཞུང་མགོ་རྟིང་སློག་ཐུབ་ཡོད་པ་རེད། ཡིན་ན་ཡང་སྐབས་དེ་དུས་ཡུལ་དེའི་དམིགས་བསལ་གྱི་དཔུང་སྡེ། Kopassus། ཟེར་བ་དེའི་སྐབས Prabowo Subianto དམག་སྤྱི་ཡིན་པ་མ་ཟད་ངོ་རྒོལ་བྱེད་མཁན་མང་པོ་ཞིག་བཙན་ཁྲིད་དང་ཁོང་ཚོར་གདུག་རྩུབ་བཏང་ཡོད་པའི་སྐབས་ཡུལ་མི་དཀྱུས་མ་དང་ལྷག་དོན་དུ་གདུག་རྩུབ་ཕོག་པ་དང་གར་སོང་ཆ་མེད་དུ་ཕྱིན་པའི་ནང་མི་སྤུན་མཆེད་ཚོར་རྨ་ཁ་ཆེན་པོ་ཞིག་བཟོས་ཡོད་པ་དེ་ད་ལྟ་ཡང་སོས་མེད་པར་འཁོན་འཛིན་ཤུགས་ཆེ་བྱེད་ཀྱི་ཡོད་སྟབས། རེས་གཟའ་ཕུར་བུ་ཉིན་མི་མང་མང་པོ་ཞིག་གིས་ངོ་རྒོལ་བྱས་ཡོད་པ་རེད། འོན་ཀྱང་ད་རེས་ཁོང་ལ་འོས་བསྡུ་བླུག་མཁན་མང་པོ་ཞིག་བྱུང་ཡོད་པ་མ་ཟད། དེ་དག་མང་པོ་ཞིག་ནི་ན་གཞོན་ཡིན་པ་དེ་ཡིན་པ་དང། དེ་ནི་མི་ལོ་ཉི་ཤུ་རྩ་ལྔའི་གོང་བྱུང་བའི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་ད་ལྟ་ན་གཞོན་ཚོས་གསལ་པོ་ཤེས་ཀྱི་མེད་པ་དེ་རེད་ཅེས་ངོ་རྒོལ་བྱེད་མཁན་ཁག་ཅིག་གིས་འགྲེལ་བརྗོད་ཡང་བྱེད་ཀྱི་ཡོད་པའི་གནས་ཚུལ་ཐོན་གྱི་འདུག། དེ་ཡང Maria Catarina ནི་ད་ལྟ་ལོ་གྲངས་བདུན་ཅུ་དོན་གཅིག་ལ་སླེབས་པ། དེ་སྔོན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་ཁོང་གི་བུས Suharto གི་སྲིད་གཞུང་ལ་དམངས་གཙོ་དང་རང་དབང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནད་དོན་ཐད་ཡུལ་མི་གཞན་སྟོང་ཕྲག་མང་པོ་མཉམ་དུ་ངོ་རྒོལ་དུ་བསྐྱོད་ཡོད། དེའི་སྐབས་ཁོང་གི་བུ་དང་རོགས་པ་མང་པོ་ཞིག་བདེ་འཇགས་མི་སྣས་བཙན་ཁྲིད་བྱས་ཏེ་རྗེས་སུ་བུ་དེ་གར་སོང་ཆ་མེད་དུ་ཕྱིན་ཡོད་སྟབས། ཁོང་དང་ཁོང་གི་རོགས་པ་ཚོས་ད་ལྟ་བར་གཞུང་ལ་ཁོང་ཚོའི་ཕྲུ་གུ་ཚོའི་གནས་སྟངས་ག་རེ་ཡིན་མིན་ཐོག་ལ་དྲང་བདེན་ངེས་པར་དུ་བྱེད་དགོས་ཀྱི་འདུག་ཅེས་ངག་དང་ཡིག་ཐོག་གཉིས་ཀའི་ཐོག་ནས་དགོས་འདུན་བཏོན་དང་བཏོན་མུས་ཡིན་པ་མ་ཟད། ད་ལྟའི་སྲིད་འཛིན་ཇོ་ཀོ་ཝི། Widodo། ཡིས་བུ་བོའོ་ཡོ་སུ་ཧུ་ཡཱ་གྲོ་ལ་སྐྱོན་བརྗོད་ཀྱི་གསལ་བསྒྲགས་སྤེལ་དགོས་ཀྱི་རེད་ཅེས་དགོས་འདུན་ཡང་བཏོན་ཡོད་ཀྱང། ཕན་ནུས་མ་ཐོན་པར་ལྷག་དོན་དུ་འོས་བསྡུའི་ལས་འགུལ་སྐབས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་གནད་འགག་ཆེན་པོ་ཞིག་ཡིན་པ་འོས་མི་ཚོས་ངོས་འཛིན་བྱས་མེད་ལ་དེ་ལྟར་ན་གཞོན་ཚོས་ཀྱང་དེ་ཙམ་དོ་སྣང་བྱས་ཡོད་མ་རེད་ཅེས་འགྲེལ་བརྗོད་གནང་འདུག། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་པ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་གར་དབུས་དཔྱ་ཁྲལ་ལས་ཁུངས་ཀྱིས་རྒྱ་གར་ནང་གི་ཁ་གཏད་སྲིད་དོན་ཚོགས་པ་ཆེ་ཤོས་རྒྱལ་ཡོངས Congress ཚོགས་པའི་མ་དངུལ་བེད་སྤྱོད་བཏང་མི་ཐུབ་པ་བཟོས་ཡོད་སྟབས་ཚོགས་པ་དེས་རྒྱ་གར་གཞུང་ལ་སྐྱོན་བརྗོད་ཤུགས་ཆེ་བྱེད་བཞིན་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་རྡོ་རྗེ་ཐོགས་མེད་ལགས་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད། ཀོང་རེ་ཚོགས་པ་དང་ཚོགས་པ་དེ་གི་མནའ་འབྲེལ་ཚོགས་པ་ཚོ་གིས་རྒྱ་གར་གི་དཔྱ་ཁྲལ་ལས་ཁུངས་ཀྱིས་ཀོང་རེ་ཚོགས་པ་གི་མ་དངུལ་ལ་ལག་ཐུག་མི་ཆོག་བ་བཟོས་ཡོད་པ་སྐྱོན་བརྗོད་བཟོ་བཞིན་གནས་སྐབས་དངུལ་ཁང་ཁང་རིན་འགོག་ཡུལ་རྫི་དངུལ་ལ་ལག་ཐུག་བྱས་ཡོད་བ་ཀོང་རེ་ཚོགས་པས་བཤད་དེ་རྒྱ་གར་གཞུང་གི་བྱ་བྱེད་དེ་མང་གཙོའི་ལམ་ལུགས་ལ་བརྩི་མེད་བགྱི་བ་གི་བྱ་བྱེད་ཅིག་ཡིན་བ་སྐྱོན་བརྗོད་བཟོས་འགི། ཀོང་རེ་ཚོགས་པ་གི་དངུལ་གཉེར་ཆེན་མོ་ཨ་ཇེ་མ་ཁན་གིས་གསར་འགོད་ཚོགས་འདུ་ཅིག་བསྐོངས་བ་རྒྱ་གར་གཞུང་གི་དཔྱ་ཁྲལ་ལས་ཁུངས་ཀྱིས་ཀོང་རེ་ཚོགས་པ་གི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བཅུ་དགུའི་བར་གྱི་ཡོང་འབབ་ཁྲལ་ལ་ཞིབ་འཇུག་བཟོ་བ་དང། གོང་རིམ་ཚོགས་པ་གི་མ་ཉེས་ལས་ཁྲིམས་རྫོགས་ནས་ལོགས་ཐུག་མི་ཆོག་བ་བཞི་བའི་གནས་ཚུལ་བཤད་རྗེས། བཅའ་ཁྲིམས་ལས་ཁུངས་ཀྱི་གོང་རིམ་ཚོགས་པ་ལི་ཁྲིའི་རྒྱ་གར་སྒོར་མོ་ཆེན་པོ་གཉིས་དང་དུང་ཕྱུར་གཅིག་ཡང་ན་ཨ་སྒོར་ས་ཡ་ཉིས་བརྒྱ་རྩ་ལྔ་དང་བོའི་སོང་རྗེས་བགྱིས་ཀྱི་བཀའ་བཙུན་ཆུང་མཛད་འགའ། གོང་རིམ་ཚོགས་པ་གི་ཉིན་གཉེར་ཆེན་མོ་མ་ཁང་གི་གོང་རིམ་ཚོགས་པ་གི་སྙི་ཁང་ནང་གཉིས་བག་ཡོད་བ་བཅས་ལ་ཁྲིམས་རྫོགས་ནས་ལོགས་ཐུག་མི་ཆོག་བ་བཞི་ཡང་རེད། དེ་མང་གཙོ་ལམ་ལུགས་ལོངས་སྤྱོད་དབང་མེད་པར་བཟོས་བ་རེད་ཟེར་སྐྱོན་བརྗོད་བཟོ་དེ། ད་རྒྱལ་ཁབ་འདི་ནང་ཆབ་སྲིད་ཚོགས་པ་གཅིག་མ་གཏོགས་ཡོད་མི་ཆོག་པ་གི་ལམ་ལུགས་སྒྲིག་བཞིན་ཡོད་ན་བསམ་མོ་བགྱི་བ་ཞིག་བྱུང་ཟེར་རྒྱ་གར་གཞུང་ལ་སྐྱོན་བརྗོད་བཟོས་འགི། ཁྲིམས་རྩོད་པ་དང་ཀོང་རེ་ཚོགས་པ་གི་རྒྱལ་ཡོངས་ཚོགས་འདུ་གི་འཐུས་མི་བྷི་བྷེག་ཏང་ཁ་གིས་ཀོང་རེ་ཚོགས་པས་སྐྱོན་བརྗོད་བཟོ་བཞིན། རེས་གཟའ་པ་སངས་ཉིན་དཔྱ་ཁྲལ་ཞིབ་འཇུག་ཚོགས་ཆུང་གི་གནས་སྐབས་ཅིག་རིང་ལ་ཀོང་རི་ཚོགས་པ་ལ་དངུལ་ཁང་ནང་དངུལ་འབོར་ཡོད་བ་ཕྱིར་ལ་ལག་ཐོག་འཕྲོད་རྒྱུ་ཐག་བཅད་ཡོད་པའི་གནས་ཚུལ་དེ་ཁུངས་ལྡན་རེད་ཟེར CNN གསར་ཁང་གི་གནས་ཚུལ་དྲ་ཚིགས Vivek Tankha གི་གནས་ཚུལ་དེ་བདེན་པ་རེད་ཟེར་འདུག CNN གསར་ཁང་གི་གནད་དོན་དེ་སྐོར་རྒྱ་གར་གཞུང་གི་དཔྱ་ཁྲལ་ལས་ཁུངས་དང་ནོར་སྲིད་ལས་ཁུངས་དང་ཀོང་རི་ཚོགས་པ་གི་མགོ་ཁྲིད་གནད་ཡོད་ཁག་ཅིག་ལ་གནད་དོན་བེད་ཡོད་བཞིན་འགོད་རེས་གཟའ་པ་སངས་ཉིན་གོང་མའི་ཚོགས་པ་གི་རྒྱ་ཤོ་བ་ཚེ་གི་ངོ་རྒོལ་བཟོ་ས་གཏེ་བོ་ལི་ངོ་འཛིན་ཡུལ་བ་རྒྱ་ནྟ་མ་འཐར་ལི་འདི་བ་ངོ་རྒོལ་འཛིན་གི། ངོ་རྒོལ་བཟོ་ས་ལི་སྟོབས་མཆེད་གནོང་ཁྱེད་གཙོ་བོ་གོང་རིམ་ཚོགས་པ་གི་འགོ་ཁྲིད་མ་ལི་ཁར་ཇུན་ཁར་གི་གི་དྲིང་ལྡན་ཁོང་ལི་རྒྱ་གར་གི་ཆབ་སྲིད་ཚོགས་པ་མང་བོ་གི་ལམ་ལུགས་དེ་སྲུང་ཤོག་བཟོ་བ་རྒྱ་གར་གི་མང་གཙོའི་ལམ་ལུགས་སྲུང་ཤོག་བཟོ་གི་མ་འཆུག་ཚེ་འབད་ཀི་འཛིན་གི། རྒྱ་གར་གྱི་ཀོང་རི་ཚོགས་པ་གྱི་ནང་ཚན་ཚོགས་པ་ཟེར་གི། རྒྱ་གར་གྱི་སྲིད་བློན Narendra Modi གྱི་གཞུང་འཛིན་ཚོགས་པ Bharatiya Janata ཚོགས་པ་གི་ཁ་གཏད་གྱི་འགོ་ཁྲིད་དེ་ལ་ཞིབ་འཇུག་བཟོ་བ་མང་གཙོ་ལམ་ལུགས་དབུགས་བསུབ་གཏོང་བཞིན་ཡོད་བ་སྐྱོན་འཇུག་ཟིན་གི། མི་ཐོག་གསུམ་གྱི་རིང་ལ་རྒྱ་གར་གྱི་སྲིད་བློན་གནང་མྱོང་ཟིན་ཀོང་རི་ཚོགས་པ་གྱི་འགོ་ཁྲིད Rahul Gandhi རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་གྱི་ཐོབ་ཐང་མེད་བ་བཟོ་བ

ཀོང་རི་ཚོགས་པ་སྐབས་ཤིག་རིང་ལ་རྒྱ་གར་གྱི་སྲིད་དོན་ནང་ནུས་ཤུགས་ཆེ་ཤོས་ཀྱི་ཚོགས་པ་ཡིན་བ་ལ Modi གི་དཔལ་འབྱོར་ཡར་རྒྱས་དང་སྤྱི་ཚོགས་ཡར་རྒྱས་གཏོང་རྒྱུ་ཁས་ལེན་དམ་བཅའ་ཐོག་ནས་སྤྱི་ཚོགས་ནང་ཐོན་བ་ལོ་བཅུ་ནང་ཀོང་རི་ཚོགས་པ་ལ་རྒྱལ་ཡོངས་འོས་བསྡུ་བཟོ་དུས་རྒྱབ་སྐྱོར་བཟོ་མཁན་ཇེ་ཉུང་སོང་བ་རེད། ཀོང་རི་ཚོགས་པའི་ཚོགས་པ་ཁག་ཁག་ཅིག་དང་ལག་འབྲེལ་བཟོ་བར་སྲིད་དབང་བཟུང་འོས་ཐུག་བཏང་ཡོད་རེད། ད་ལན་ཡང་གཞུང་འཛིན་ཚོགས་པ་རེད་རྒྱུ་རེ་བ་བྱ་བཞིན་ཡོད་རེད་དེ། སྦ་ལ་ཅེ་རྡ་མཐར་ཚོགས་པ་ལ་ཡར་ཤུལ་རྫོང་གི་ཇེ་མོ་དང་ཀོང་རི་ཚོགས་པའི་ཆགས་འཛིན་ཚོགས་པ་ཁག་ག་ཚད་སྙོམས་པོ་འབྱུང་འཛིན་གྱི་རེ་བ་བཅའ་བཞིན་ཡོད་རེད་དེ། དེ་ལ་སེར་ཀ་ཡོང་ན་ནུས་པ་མེད་པ་རེད་འགོ་ཚུགས་ཡོད་བཟོ་ཐེངས་ཡོང་རེད། གདན་ཁ་ཤས་ཀྱི་བཞིན་རྒྱ་གར་གྱི་ཧེ་ཕན་རྒྱུད་ཀྱི་ཐུ་ཐོ་ཡོང་གི་ས་ཡ་གི་རྒྱ་གྱི་ཧེ་ཕན་ཞིག་ཡོད་རེད། འཛམ་གླིང་ནང་མང་གཙོ་ལམ་ལུགས་ཚེ་ཐག་བཟོ་ས་གྱི་རྒྱལ་ཁབ་སྙིང་པོར་མོ་ཧོ་གྱི་རྒྱལ་ཁབ་དེ་ན་རྒྱལ་ཡོངས་ཨེ་ཛི་བཟོ་ཁ་ལ་ལ

ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་བོད་ནང་གི་གནས་ཚུལ་གང་ཐུབ་དུས་ཐོག་ལ་རྒྱང་སྲིང་ཞུ་རྒྱུར་འབད་བརྩོན་ཞུ་བཞིན་ཡོད། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང། བོད་མིའི་སྒྲིག་འཛུགས། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་བྱུང་བའི་གསར་འགྱུར་རྣམས་དུས་ཐོག་ལ་རྒྱང་བསྲིང་ཞུ་བཞིན་ཡོད། བོད་ནང་གི་འགྱུར་བའི་གནས་ཚུལ་དང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན། བཙན་བྱོལ་བོད་མིའི་སྤྱི་ཚོགས་དང་འབྲེལ་བའི་གསར་འགྱུར་གསན་འདོད་ཡོད་མཁན་ཚོས་ཨ་རིའི་རླུང་འཕྲིན་ཁང་གི་ཉིན་རེའི་རླུང་འཕྲིན་གྱི་ལས་རིམ་དང་བརྙན་འཕྲིན་གྱི་ལས་རིམ་ལ་གསན་གཟིགས་གནང་རོགས་གནང། ཡང་དུས་ཐོག་ལ་གསན་མ་ཐུབ་ན་ང་ཚོའི་དྲ་རྒྱ་དང་ངོ་དེབ་སོགས་སྤྱི་ཚོགས་དྲ་ཚིགས་ནས་རླུང་འཕྲིན་དང་བརྙན་འཕྲིན་གྱི་ལས་རིམ་ཆ་ཚང་གསན་གཟིགས་གནང་ཐུབ་ཀྱི་ཡོད། འདི་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེ་རིང་གི་ང་ཚོའི་གསར་འགྱུར་ལས་རིམ་དེ་གཏོང་མཚམས་མ་བཞག་སྔོན་ལ་འཛམ་གླིང་གི་གསར་འགྱུར་མདོར་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། འཛམ་གླིང་རྒྱལ་ཁབ་ཁག་གི་དབུ་ཁྲིད་དང་གཞུང་འཛིན་མི་སྣ་དེ་བཞིན་དམག་དཔོན་དང་ཕྱི་འབྲེལ་དཔོན་རིགས་སོགས་རེས་གཟའ་པ་སངས་ཉིན་ལ་འཇར་མན་གྱི་མིའུ་ནི་ཀི་གྲོང་ཁྱེར་དུ་ལྷན་འཛོམས་ཀྱིས་ཉིན་གྲངས་གསུམ་རིང་ལ་བདེ་འཇགས་གནད་དོན་ཐད་ནས་ལོ་འཁོར་ཚོགས་ཆེན་ཞིག་ཚོགས་བཞིན་པ་དང། ཨུ་རུ་སུ་དང་ཡུ་ཁུ་རེན་གྱི་དམག་འཁྲུག་དང་ཨིས་རལ་དང་ཧ་མ་སི་བར་གྱི་དམག་འཁྲུག་དེ་གཉིས་ནི་ད་ལན་ཚོགས་འདུ་དེའི་བརྗོད་གཞི་གཙོ་བོ་ཆགས་ཀྱི་རེད་འདུག་སྲིད་འཛིན་ཛེ་ལེན་སི་ཀི་ལགས་ནས་མིའུ་ནི་ཀི་བདེ་འཇགས་ལྷན་ཚོགས་ཀྱི་བར་གསེང་ནས་ཨ་རིའི་སྲིད་འཛིན་གཞོན་པ་ལྕམ་ཀ་མ་ལ་ཧ་རི་སི་ལགས་དང་ཆེག་སྤྱི་འཐུས་རྒྱལ་ཁབ་ཀྱི་སྲིད་འཛིན་དང་ཌེན་མཱག་དང་ནེ་དར་ལེན་ཌི་གི་སྲིད་བློན་དང་མཇལ་འཕྲད་གྲོས་མོལ་གནང་རྒྱུ་གཏན་འཁེལ་བྱུང་འདུག་གཞན་ད་ལན་ཚོགས་འདུ་དེའི་ཐོག་ལ་ཨེ་ཟི་རེལ་གྱི་སྲིད་འཛིན་དང་པ་ལི་སི་ཐན་གྱི་སྲིད་བློན་གཉིས་ཀྱང་མཉམ་ཞུགས་བྱས་ཟིན་པ་རེད་འདུག། ཨུ་རུ་སུའི་སྲིད་འཛིན་བྷ་ལ་ཏྲེ་མེ་ཕུ་ཊིན་གྱི་དབང་ཆ་གཅིག་སྡུད་ཀྱི་སྲིད་གཞུང་ལ་ངོ་རྒོལ་གནང་བའི་རྐྱེན་གྱིས་བཙོན་འཇུག་འོག་ཏུ་ཡོད་བཞིན་པའི་སྐུ་ཞབས་ཨ་ལེག་སི་ན་ཝལ་ནི་གཟའ་པ་སངས་ཉིན་མོ་བཙོན་ཁང་དུ་འདས་གྲོངས་སུ་གྱུར་ཡོད་པའི་སྐོར་ལ་ཨུ་རུ་སུ་སྲིད་གཞུང་གི་བཙོན་ཁང་ཐོག་ནས་གསལ་བསྒྲགས་བྱས་ཡོད་པ་དང་ཁོང་ནི་ད་ལོ་དགུང་ལོ་བཞི་བཅུ་ཞེ་བདུན་ལ་ཕེབས་ཀྱི་ཡོད་པ་དང་ལོ་བཅུ་དགུ་བཙོན་འཇུག་གི་ཁྲིམས་ཆད་འོག་ཏུ་ཡོད་པ་ཞིག་ཡིན་པ་རེད། ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་རེས་གཟའ་ཕུར་བུ་ཉིན་ལ་ཨ་མེ་རི་ཀའི་གྲོས་ཚོགས་འོག་མའི་ནང་དུ་རྒྱ་ནག་དམར་པོའི་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་གཉིས་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་ཚབས་ཆེན་གཏོང་བཞིན་པ་དེ་མཚམས་འཇོག་བྱེད་དགོས་པའི་ཐད་ལ་ཁྲིམས་འཆར་གལ་གནད་ཅན་གཉིས་གཏན་འབེབས་བྱུང་ཐུབ་པ་དང། གྲོས་ཚོགས་འོག་མའི་ནང་དུ་བོད་རྒྱ་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེ་ལ། ཁྱོན་འོས་གྲངས་སུམ་བརྒྱ་དང་དགུ་བཅུ་གོ་གསུམ་ཐོག་ནས་མང་མོས་གཏན་འབེབས་བྱུང་ཐུབ་པ་དང་ཡང་ཤར་ཏུར་ཀི་སི་ཐན་གྱི་རྒྱབ་སྐྱོར་ཁྲིམས་འཆར་དེ་ལ་གྲོས་ཚོགས་འཐུས་མི་བཞི་བརྒྱ་དང་བཅུ་བཞི་གི་རྒྱབ་སྐྱོར་ཐོག་ནས་གཏན་འབེབས་བྱུང་འདུག། ཨ་རིའི་སྲིད་འཛིན་ཇོ་སྦའི་ཏན་ནས་གཟའ་པ་སངས་ཉིན་མོ་འདས་པའི་ཉི་མ་ཁ་ཤས་ཀྱི་རིང་ཨི་སི་རལ་གྱི་སྲིད་བློན་བྷན་ཇེ་མེན་ནེ་ཐན་ཡ་ཧུ་དང་ཞལ་པར་ཐོག་ནས་བཀའ་མོལ་གནང་སྟེ་གནས་སྐབས་ཀྱི་མེ་འཕེན་མཚམས་འཇོག་གི་གྲོས་མཐུན་ལ་ཁས་ལེན་ཡོང་པའི་རེ་བ་ཡང་སེ་ཞུས་པ་ཡིན་ཅེས་གསུངས་པ་དང